ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་ཉི་ཤུ་བདུན་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དྲུག་པའི་ཚེས་བཅོ་ལྔ། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་ལོར། རྒྱ་ནག་དམར་ཤོག་གཞུང་འདི་གསར་འཛུགས་བྱས་པ་དང། བོད་ཀྱི་གནས་སྟངས་ལ་ཉེན་ཁ་འཕྲད་པར་བརྟེན། བོད་ཀྱི་སྐུ་ཚབ་ཚོགས་པ་རྒྱ་གར་དུ་མངགས་གཏོང་གནང་པ་སོགས་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན།

འདི་གས་ཀྱི་ཐོག་ནས་ནི་དམིགས་བསལ་ད་བོད་གཞུང་ནས་ཡང་སྐུ་ཚབ་མངགས་གཏོང་གནང་རྗེས་རྗེས་རྒྱ་གར་ལ་ཕེབས་ཡོད་ལ་དེ་ག་ནང་བཞིན་ད་དེའི་སྐབས་དེ་ཡིན་པས་ན་བོད་ཀྱི་ད་ཁམས་ཕྱོགས་ཆབ་མདོ་ཁུལ་ཡིན་པས་ན་ཛ་དྲག་གི་ད་གནས་སྟངས་འོག་ལ་ལྷུང་ཡོད་རེད་ཞུས་ཙང་འདི་གས་ནས་བྱས་རྗེས་རྗེས་ནི་ལོ་རྒྱུས་ཀྱི་དངོས་ཡོད་གནས་ཚུལ་འདི་གས་ཀྱི་ཐོག་ལ་ཕྱིར་དྲན་གཅིག་ཞུ་གི་ཡིན་ལ་ད་ལྟ་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་སྔ་རྒྱུན་གཞིར་བཟུང་བྱས་རྗེས་བཞུགས་སྒར་ཁུལ་དུ་ཡོད་པའི་སཱ་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད། སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལའོ་བཀྲ་ཤིས་བདེ་ལེགས་སྒྲོལ་དཀར་ལགས། ལོང། ད་སྟོབས་ལགས་དེ་རིང་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་ལེ་ཚན་གོང་མའི་འཕྲོས་ནས་མུ་མཐུད་བྱས་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་ང་ཚོའི་ལེ་ཚན་གོང་མའི་ནང་ལོགས་ལ་གཙོ་བོ་ངོ་སྤྲོད་ཞུ་ཡག་དེ་ཡིན་པ་ཡིན་ན་ལོ་རབས་ནི་བཞི་བཅུའི་མཇུག་ལ་ཡང་གོ་མིན་ཏང་གི་དོན་གཅོད་ཞུས་ནའི་རེད་ད་བོད་ནང་ཡོད་པའི་བོད་སོག་ལས་ཁུངས་ཀྱི་ཡན་ལག་ལས་ཁུངས་དེའི་ནི་འབྲེལ་ཡོད་ཀྱི་མི་སྣ་དེ་གས་ནི་ཕྱིར་འབུད་བཏང་ཡག་ད་དེའི་སྐོར་གྱི་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུ་ཡག་བྱུང་ད་དེ་ནས་མུ་མཐུད་པས་རྒྱ་ནག་དམར་ཤོག་གཞུང་འདིས་ད་བོད་ནང་ལོགས་ལ་བཙན་འཛུལ་གྱིས་ད་དཔུང་འཇུག་བྱེད་ཡག་ད་འདི་གས་ཡིན་ནའི་ལས་སྐབས་འདིའི་ད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་ཡག་འདི་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་ཟླ་བ་བཅུ་པའི་ཚེས་པ་གཅིག་གི་ཉིན་མོ་དེ་གསར་འཛུགས་བྱས་པའི་རྒྱལ་ཁབ་གསར་པ་གཅིག་གི་ཆགས་ཡོད་རེད་འདི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གསར་འཛུགས་བྱས་པའི་རྗེས་ལ་ནམ་སང་བོད་ནང་ལོགས་ལ་བཙན་འཛུལ་གྱི་གནས་སྟངས་འདི། འགོ་བཙུགས་ཡོད་དུས་འདི་ནས་བྱས་བྱས་ང་ཚོ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་སྐབས་དེ་དུས་ནི་བོད་ཀྱི་གནས་སྟངས་ར་འདི་ད་ག་འདྲ་ཅིག་གི་ཆགས་བསྡད་ཡོད་རེད་ལོ།
རེད་སྒྲོལ་དཀར་ལགས་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གི་ནང་ལ་རེད་བ། ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་ལོའི་ནང་འདི་ཚོ་ལ་ཆ་བཞག་པ་ཡིན་ན་བོད་ཀྱི་གནས་སྟངས་དེ་ཅིག་དངོས་གནས་ཀྱི་ཅིག་གོ་སྐབས་དང་ཛ་དྲག་ཉེན་ཁ་དང། རེ་བ། དེ་འདྲས་ཀྱི་གནས་སྟངས་ང་ཚོ་དམངས་སྲོལ་ནང། ཐེམ་པའི་སྒང་གི་རིལ་མ་ནང་འདྲ་གི་གནས་སྟངས་ལ་ཆགས་བསྡད། རྒྱུ་མཚན་ག་རེ་ཞུས་པ་ཡིན་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལ་བྱས་རྗེས་རྒྱ་གར་རང་བཙན་ཐོབ་རྗེས་ཞེ་བརྒྱད་དེ་ཚོ་ལ་རྒྱ་གར་གྱིས་བོད་ལ་འཛིན་པའི་སྲིད་བྱུས་དེ་ག་འདྲ་བྱེད་དགོས་འདུག་ཟེར་གྱི་ཐོག་ནས་ཁོ་རང་ཚོ་གི་སྲིད་བྱུས་དེ་ངེས་གཏན་ཅིག་ཡོད་མ་རེད་ཡིན་ན་ལ་བོད། དེ་རང་བཙན་རྒྱལ་ཁབ་ཅིག་ལ་ངོས་འཛིན་བྱས་དང་དེ་ངོས་འཛིན་བྱས་པའི་ཐོག་ནས་བོད་ལ་འབྲེལ་བ་ཡོང་བའི་བྱེད་ཐབས་ཅིག་ཁོ་ཚོས་ཡང་བསམ་བློ་ལས་ཤུགས་ཆེ་བོ་བྱེད་དགོས་རེད་དེ་འདི་ང་ཚོའི་རྒྱ་གར་གྱི་སྲིད་བྱུས་དེ་འདྲ་ཞིག་མ་རེད་དེ་འདྲ་ཡིན་དུས་སྐབས་སུ་དབྱིན་ཇི་ཕར་འགྲོ་རྗེས་རྒྱ་གར་ལ་རང་བཙན་ཐོབ་རྗེས་བོད་དང་རྒྱ་གར་གྱི་འབྲེལ་བ་བོད་དང་དབྱིན་ཇིའི་འབྲེལ་བ་འདི་ཚོའི་ནང་ལ་ད་འབྲེལ་བ་གསར་བ་བཟོ་ཡས་ཚེ་ནང་ད་གོ་སྐབས་གསར་བ་ཞེ་བོ་ཞིག་རག་བསྡད་ཡོད་རེད་ད་གོ་སྐབས་གསར་བ་དེ་སྤྱོད་ཤེས་པ་ཡིན་ན་ང་ཚོས་ཀྱི་དངོས་གནས་བེད་སྤྱོད་ཡག་པོ་ཞིག་ཡོད་རེད་ཡོད་ད་དུས་སྐབས་དེ་གི་སྤྱི་ཚོགས་དང་ཆབ་སྲིད་ཀྱི་འགྱུར་འགྲོས་དེ་ལ་ཅིག་བེད་སྤྱོད་བཏང་མ་ཤེས་པ་ཟེར་ན་ད་གོ་སྐབས་དམ་འཛིན་མ་བྱུང་བས་ན་ཨ་ཉེན་ཁ་ཞེ་བོ་ཞིག་ཡོད་ར་དེ་འདྲས་ཉེན་ཁ་བྱུང་བ་ལ་བརྟེན་ཅིག་དེ་ད་ང་ཚོས་རྒྱ་གར་གྱིས་བོད་ལ་འཛིན་པའི་དེ་འདྲའི་སྲིད་ཇུས་ལྟ་བུ་ཞིག་ཆགས་བསྡད་ཡོད་ར། འོ་དེ་གཅིག་རེད། ད་གཉིས་པ་འདི་འགྲོ་ག་ལ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གི་ལོ་དེ་ལ་རྒྱ་ནག་ནང་ལ་རྒྱ་ནག་དམར་པོའི་གཞུང་དེ་ཡ་རྒྱལ་ཡོངས་ལ་དབང་བསྒྱུར་བྱེད་མཁན་གྱི་སྲིད་གཞུང་དེ་ཆགས་པ་དང་དེ་ཡི་གོང་ལ་ཡོད་རྒྱུ་གི་གོ་མིན་ཏང་ཟེར་བའི་རྒྱ་ནག་གི་སྲིད་གཞུང་དེ་ཨ་ནི་རྒྱ་ནག་ནས་ཕར་བྲོས་བྱས་ཐའེ་ཝན་ལ་ཕར་འགྲོ་དགོས་ཀྱི་གནས་བབ་དེ་འདྲས་བྱས་བྱས་རྒྱ་ནག་ནང་ལ་ཡང་གཞུང་གསར་རྙིང་གཉིས་བརྗེ་བོ་བརྒྱབ་བྱས་འགྲོ་གི་ཡོད་རེད་བྱས་ཙང་གཞུང་གསར་རྙིང་བརྗེ་བོ་བརྒྱབ་པའི་བརྒྱུད་རིམ་དེ་ཐོག་ནས་བོད་ལ་གཞུང་རྙིང་པས་ཀྱིས་འཛིན་པའི་སྲིད་བྱུས་དང་གཞུང་གསར་བས་འཛིན་པའི་སྲིད་བྱུས་གཞུང་གསར་བ་དང་རྙིང་པ་ཁོ་རང་ཚོ་ནང་འཁྲུག་བརྒྱུད་རིམ་བརྒྱབ་རྗེས་དུས་སྐབས་དེ་གི་གཞུང་གསར་རྙིང་དེ་གཉིས་ཆ་ལུགས་ཀྱིས་རྒྱ་ནག་ལ་འཛིན་པའི་སྲིད་བྱུས་དེ་ལ་ང་ཚོས་གདོང་ལེན་བྱས་དང་གོ་སྐབས་ག་འདྲ་ཅིག་ང་ཚོས་རྩོད་ལེན་བྱས་རྗེས་ཅིག་རྒྱ་ནག་གིས་བོད་ལ་ཅིག་བོད་དེ་རྒྱ་མིའི་མངའ་ཁོངས་ཡིན་པར་གྱིས་ཅིག་བསྙོན་འཛུགས་བྱས་ཀྱི་གནས་སྐབས་དེ་ལ་ང་ཚོས་གསལ་བཤད་ལན་འདེབས་བྱས་དང་གཙང་མ་བཟོས་ཀྱི་གོ་སྐབས་ག་འདྲ་ཅིག་ཡོད་རེད། གལ་སྲིད་དེ་གོ་སྐབས་དེ་ང་ཚོས་དང་ལེན་བྱེད་མ་ཐུབ་ན་ཉེན་ཁ་ག་འདྲ་ཅིག་འཕྲད་ཀྱི་རེད་ཟེར་གི། ད་གནས་བབ་འདི་ཚོས་གི་ཛ་དྲག་གི་གནས་སྟངས་དེ་ཚོ་ཆགས་བསྡད་འདུག། དེ་ཡི་སྒང་ལ་ང་རང་ཚོ་ནང་ཁུལ་ལ་ཆ་བཞག་པ་ཡིན་ན་བོད་གཞུང་དང་བཀྲ་ཤིས་ལྷུན་པོའི་དཀའ་ངལ། པན་ཆེན་སྐུ་ཕྲེང་བཅུ་པ་ཡར་གདན་འདྲེན་ཞུ་ཐུབ་ཡོད་མ་རེད་བ། བོད་གཞུང་དང་ཨ་ནི་རྭ་སྒྲེང་བླ་བྲང་གི་དཀའ་ངལ་བཞི་བཅུ་ཞེ་བདུན་ལོ་ལ་རྭ་སྒྲེང་རིན་པོ་ཆེའི་དོན་རྐྱེན་དེ་ལྷག་རྗེས་དེ་ཡི་གི་གནས་ཚུལ་དེ་ལས་སྤྲོས་རྗེས་སེ་ར་གྲྭ་ཚང་ལ་ག་རེ་ཟེར་ན་བོད་གཞུང་དང་ཉིན་མོ་གཅིག་བསྟན་དགྲ་ལ་ཆགས་བྱས་སེར་དམག་སེ་ར་དང་བོད་གཞུང་དམག་འཁྲུག་ལང་ཡ་འཇོག་ར་དེ་འདྲས་ཀྱི་གནད་དོན་འདི་འདྲས་རྐྱེན་པས་གི་ད་སྟོབས་ཤུགས་ཆེ་བ་ལ་དེ་ཚོ་རེད་ད་སྟོབས་ཤུགས་ཆུང་བ་བྱས་པ་ན་ང་རང་ཚོའི་ཁམས་དང་ཨ་མདོ་ངོས་ཀྱི་མི་ཆེན་བླ་ཆེན་དེ་ཚོ་དཔེ་བྱས་ན་ཕུན་ཚོགས་དབང་རྒྱལ་ཟེར་ཡ་སོ་ར་དང་ཕུན་ཚོགས་དབང་རྒྱལ་གྱི་ཨ་ཞང་ཐུབ་དབང་ཟེར་མཁན་སོ་ར་དང་ལྷག་པར་དུ་ཨ་མདོ་ངོས་ལ་ཆ་བཞག་ན་དགེ་བཤེས་ཤེས་རབ་རྒྱ་མཚོ་ལགས་ཟེར་ཡ་སོ་ར་ད་འདི་ཚོས་དང

གོ་སྐབས་ཆེན་པོ་ཞེ་བོ་ཅིག་རེད་ལ། ད་དེ་གོ་སྐབས་འཛིན་མ་ཤེས་པའི་དེ་འདྲའི་ང་ཚོའི་གནས་སྟངས་དེ་ཆགས་ཏེ་གྱུར་ལ་ཆགས་ཏེ་རོ་ལ་ལང་བ་དེ་འདྲས་ཅིག་ཅིག་ཆགས་བསྡད་འདུག། ད་ང་རང་ཚོ་བོད་པའི་གཏམ་དཔེ་ནང་ལོགས་ལ་ཡོད་རེད་ནི། ནང་བཀྲ་མ་ཤིས་པ་ན་ཕྱི་དོན་མི་འགྲུབ་བྱས་རྗེས་ད་ང་རང་ཚོ་སྐབས་དེ་དུས་ཀྱི་ནི་སྤྱི་ཚོགས་ནང་གི་རྙོག་གྲ་ཡིན་ནའི་མང་པོ་ཅིག་ཡོད་པ་དང་དེ་གས་ཀྱི་ཐོག་ནས་ཕྱིའི་བཙན་འཛུལ་དེ་ད་དེའི་བར་དུ་དེ་སླེབས་པའི་སྐབས་ལ་ཡིན་པས་ན་ང་རང་ཚོའི་རྡོག་རྩ་གཅིག་སྒྲིལ་གྱིས་དེའི་ཁ་གཏད་བཅག་ཡ་དང་དེ་གས་ཀྱི་ད་ནུས་པ་འདི་ནི་ཕྱོགས་གཅིག་ལ་སྤུངས་མ་ཐུབ་པའི་རྣམ་པ་ཅིག་རེད་ད་ཡིན་ན་ལས་བོད་གཞུང་གི་ཕྱོགས་ནས་ཡིན་པ་ཡིན་ན། རྒྱ་ནག་གིས་ད་བཙན་འཛུལ་འདི་འགོག་ཐབས་ཀྱི་ཆེད་དུ་ཅིག་དམིགས་བསལ་ཡང་སྐུ་ཚབ་ཅིག་མངགས་གཏོང་གནང་ཡ་དང་དེ་འདྲ་ཀྱི་ནི་འབད་བརྩོན་ཅིག་གནང་ཡོད་ས་རེད་བ་ད་དེ་ནང་ལོགས་ཏག་ཏག་ཡང་བོད་ཀྱི་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་ཡིན་པ་ཡིན་ན་སྐབས་དེ་དུས་ཀྱི་སྐུ་ཚབ་ད་བཀའ་མོལ་གནང་ག་ཕེབས་མཁན་གྱི་ནང་ལོགས་ལ་ཡོད་ས་རེད་བ། རེད་རེད་སྒྲོལ་དཀར་ལགས་ད་སྐབས་དེ་དུས་བྱས་པ་ཡིན་ན་ང་ཚོའི་གི་བོད་ཀྱི་སྲིད་གཞུང་གི་ད་སྲིད་སྐྱོང་དེ་སྲིད་སྐྱོང་སྟག་བྲག་རིན་པོ་ཆེ་རེད་བ། ད་སྲིད་སྐྱོང་སྟག་བྲག་རིན་པོ་ཆེ་གི་དུས་ཡུན་ཆབ་སྲིད་སྐྱོང་བའི་དུས་ཡུན་དེའི་ནང་ལ་ད་སྲིད་སྐྱོང་གི་ཐུགས་བློ་ཁེལ་ཤོས་ནས་དང་སྲིད་སྐྱོང་དང་ད་ཉེ་ཤོས་དེ་ག་ནང་བཞིན་གི་ད་ཅིག་ཐུགས་བློ་ཁེལ་བ་ཡོད་པ་ལ་བརྟེན་ཅིག་སྐབས་དེ་དུས་ཀྱི་ཅིག་དབང་ཤུགས་ཟེར་ན་འདྲ་ཆེ་སྟེ་ཤུགས་རྐྱེན་ཡོད་རྒྱུ་གི་མི་སྣ་མང་པོ་གང་ལ་གང་འཚམ་ཡོད་པའི་ནང་ནས་གཅིག་དེ་ཞྭ་སྒབ་པ་ཆགས་བསྡད་ཡོད་རེད། རྒྱལ་ཚབ་སྲིད་སྐྱོང་དང་ཉིན་མོ་ཐུག་འཕྲད་ཡོད་པ་དང་སྲིད་སྐྱོང་གི་བློས་འཁེལ་བ་དང་དུས་སྐབས་དེ་དུས་ཀྱི་གཞུང་གི་གཅིག་གནད་དོན་ལུགས་ཐོག་ལ་ད་ཤུགས་ཡོད་མཁན་ལུགས་གཅིག་ཆགས་བསྡད་ཡོད་རེད། ད་དེ་སྐབས་དེ་དུས་ཞྭ་སྒབ་པ་བྱས་པ་ན་རྩིས་དཔོན་གནང་བསྡད་ཡོད་རེད། རྩིས་དཔོན་གནང་བསྡད་དུས་སྐབས་སུ་ད་གཞི་རྩའི་གི་ཞྭ་སྒབ་པ་སྲིད་སྐྱོང་དང་ཐུགས་འབྲེལ་ཟབ་པོ་དང་སྐབས་དེ་དུས་ཀྱི་ད་བོད་དོན་འཐབ་རྩོད་དང་འབྲེལ་བའི་ཐོག་ལ་ཤུགས་ཡོད་མཁན་ལུགས་གཅིག་ཤུགས་ཆེ་ཤོས་གཅིག་རེད་དེ་ཡིན་ནའང་ལ

རྒྱ་གར་རང་བཙན་ཐོབ་པའི་གི་དུས་སྐབས་རེད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ཡས་མས་དེ་ཚོ་ལ་རེད་བ། དེའི་སྐབས་སུ་ནི་རྒྱ་གར་གི་སྤྱི་ཚོགས་ནང་ལ་དབྱིན་ཇི་ཕར་འབུད་བྱས་རྒྱ་གར་རང་བཙན་ཐོབ་གི་ཡོད་པ་དང་རྒྱ་གར་གི་མི་མང་དེ་ཚོས་གི་དབྱིན་ཇི་ཕར་འབུད་ཡའི་དོན་ལ་བྱས་ཏེ་གྲོང་ཁྱེར་ཆེ་ཁག་དེ་ཚོ་ལ་འདུ་འཛོམས་བྱས་རྗེས་འོས་ལངས་བྱས་དང་དེ་འདྲ་གི་ལས་འགུལ་མང་པོ་ཅིག་ཞྭ་སྒབ་པས་གཟིགས་གནང་རྗེས་ད་བོད་གི་གནད་དོན་དེ་ལ་ཏོག་ཙམ་ཅིག་འགྱུར་བ་མ་བཏང་བ་ཡིན་ན། ཨ་ནེ་གཅིག་གིས་ཉེན་ཁ་གཅིག་དང་རྒྱ་གར་ཡིན་པ་ན་དེ་ལས་འགུལ་སྤེལ་སྟངས་དེ་འདྲའི་རིགས་སྤེལ་གྱི་འདུག་བསམ་པའི་གི་སེམས་ཚོར་ལུས་གང་ལ་གང་འཚམ་ཞྭ་སྒབ་པ་ལ་ཅིག་བྱུང་འདུག་གང་ཤེས་ལོག་ལ་ཅིག་སྤྱི་ཚོགས་ཀྱི་འགྱུར་འགྲོས་ལ། དེ་ལས་དང་ལྷག་པ་ཅིག་ཞྭ་སྒབ་པས་ག་རེ་གནང་ཡོད་རེད་ཟེར་ན། ཚོང་དོན་སྐུ་ཚབ་ལ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ་ལ་ཚོང་དོན་སྐུ་ཚབ་ཀྱི་ཐུགས་འགན་བཞེས་རྗེས་རྒྱ་ནག་ཨ་མི་རི་ཀ་དབྱིན་ཇི་དང་དེ་ཚོ་ལ་ཕེབས་ཡོང་དུས་སྐབས་སུ་ཕྱི་ལོགས་ཀྱི་སྤྱི་ཚོགས་ཀྱི་གནས་ཚུལ་དང་ཆབ་སྲིད་ཀྱི་འགྱུར་བ་དང་གཞུང་སྲིད་འཛིན་སྐྱོང་བྱེད་སྟངས་ཀྱི་ཆབ་སྲིད་ཀྱི་ལམ་ལུགས་དང་ཨ་ནི་རྒྱ་ནག་གིས་ཕྱི་ལོགས་ལ་བོད་རྒྱ་མིའི་མངའ་ཁོངས་ཡིན་པའི་རྫུན་བཟོ་ལུགས་དང་ཁྱབ་བསྒྲགས་ངན་པ་གང་འདྲ་བྱེད་ཀྱི་ཡོད་མེད་དེ་ཚང་མ་ལུགས་ཞྭ་སྒབ་པས་ཅིག་མཁྱེན། ཨ་ནི་བོད་མུ་མཐུད་བསྐྱབ་ཐབས་བྱས་ཐོག་ལ་ནི་ཕྱི་ལོགས་ཀྱི་རྒྱལ་ཁབ་དེ་ཚོས་ཀྱི་ལམ་སྟོན་དང་སློབ་སྟོན་དང་ལྟ་སྟངས་དང་གང་འདྲ་བྱེད་དགོས་ཀྱི་ཡོད་མེད་རྒྱ་གར་རེད།

སྐབས་དེ་དུས་ཀྱི་བོད་ལྗོངས་ཚོགས་འདུ་ཆེན་མོའི་ནང་ལ་དེ་ག་ཚོད་ཞྭ་སྒབ་པའི་བཀའ་མོལ་དེ་ཚོ་ལ་རིན་ཐང་ལུགས་ཅིག་མ་སྤྲད་ཅིག་ཞྭ་སྒབ་པའི་དགོངས་ཚུལ་དེ་ཚོ་བདག་སྤྲོད་ལུགས་མ་བྱས་ཅིག་ལག་ལེན་བསྟར་མི་འདུག་ད་ལག་ལེན་བསྟར་མེད་དུས་སྐབས་སུ་ད་སྐབས་དེའི་སྐབས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གི་ཟླ་བ་བཅུ་པའི་ནང་ལ་རྒྱ་ནག་ནང་ལ་དམར་ཤོག་དབུ་བརྙེས་རྗེས་གོ་མིན་ཏང་ཕམ་ཉེས་འགྲོ་བ་དང་ཨ་ནི་དམར་ཤོག་གི་དབུ་བརྙེས་བ་དང་ལམ་སང་ཨ་ནི་རྒྱ་ནག་རྒྱལ་ཡོངས་ད་བཞི་བཅུ་ཞེ་དགུའི་གི་བཅུ་པའི་ཚེས་པ་གཅིག་རེད། ཨ་ནི་གུང་ཁྲན་ཏང་གིས་ཨ་ནི་རྒྱ་ནག་ཡོངས་རྫོགས་བླངས་པའི་སྐོར་གཏོད་དང་ལྷག་པར་དུ་ཨ་ནི་ཐའེ་ཝན་དང་བོད་གཉིས་བཅིངས་འགྲོལ་གཏོང་ཡག་ལྷག་བསྡད་ཡོད་པའི་གི་མའོ་ཀྲུའུ་ཞི་གིས་པེ་ཅིང་ནས་ཁྱབ་བསྒྲགས་ལུགས་བྱས། ཁྱབ་བསྒྲགས་དེ་ཡང་ཨ་ནི་པེ་ཅིང་གི་རླུང་འཕྲིན་དང་མཚོ་སྔོན་གྱི་ཟི་ལིང་ནས་བཏང་བའི་རླུང་འཕྲིན་དེ་ཚོའི་ནང་ལ་ཅིག་བོད་སྐད་ལབ་པ་འདྲ་ཡོང་དུས་སྐབས་སུ་ཨ་ནི་ང་ཚོ་ཧང་ལུགས་སངས་པ་རེད་ད་ག་རེ་ཟེར་ན་བོད་སྐད་ལབ་འགྲོ་མཁན་ངས་ད་གིན་ཞུས་པ་ནང་ད་ཤེས་རབ་རྒྱ་མཚོ་ལགས་དང་ད་དེ་ཚོའི་གྲས་གང་ཅེས་བོད་པ་རྒྱ་ནག་ནང་ལ་ཡོད་རྒྱུ་བོད་གཞུང་གི་མངའ་འོག་ལས་བརྒལ་བའི་གི་ད་དཔེ་བཞག་བྱས་ན་ཨ་མདོ་རྒྱལ་རྒྱུད་དང་ཁམས་ཀྱི་རྒྱལ་རྒྱུད་ལ་ཡོད་རྒྱུ་གི་བོད་གཞུང་གི་སྐབས་དེ་དུས་ཀྱི་ཆབ་སྲིད་འཛིན་སྐྱོང་གི་མངའ་འོག་ལས་བརྒལ་བཞག་རྒྱུ་གི་རྒྱ་ནག་གི་སྟངས་འཛིན་ནང་ལ་ཡོད་རྒྱུ་གི་ད་བོད་ས་འདི་ཚོའི་ནང་གི་བོད་པ་མང་པོ་ཅིག་ད་རྒྱ་མིའི་གི་བཀོད་ཇུས་འོག་ལ་ཤོར་བསྡད་པ་རེད་བྱས་ཙང་འདི་ཚོས་གི་ནི་ཅིག་ཡིག་སྒྱུར་དང་སྐད་སྒྱུར་བྱས་དང་གསར་འགྱུར་མ་ཁྱབ་བསྒྲགས་བྱས་དང་འདི་འདྲའི་ལུགས་བྱས་གི་གསར་འགྱུར་འདི་འདྲ་བཤད་དུས་སྐབས་སུ་ང་ཚོས་དེ་སྔོན་ལ་ཤེས་བསྡད་ཀྱི་ཡོད་རེད་ད་ག་རེ་ཟེར་ན་ཤེས་རབ་རྒྱ་མཚོ་ལགས་ནས་སྔོན་མ་བོད་སོག་ལས་ཁུངས་ལ་འབྲེལ་བ་བྱེད་ཀྱི་འདུག་ཟེར་ཤེས་བསྡད་ཀྱི་ཡོད་རེད། ཨ་ནི་ཨའི་པཎ་ཆེན་སྐུ་ཕྲེང་བཅུ་བ་དང་འབྲེལ་བའི་ལྕེ་འཇིགས་མེད་དེ་ཚོ་རྒྱ་ནག་དང་མཉམ་འབྲེལ་བྱེད་ཀྱི་ཡོད་པ་དེ་ལ་ང་ཚོས་ཤེས་བསྡད་ཀྱི་ཡོད་རེད། རྭ་སྒྲེང་རིན་པོ་ཆེའི་གི་སྐུ་ཚབ་མཐུ་སྟོབས་རྣམ་རྒྱལ་དང་དོན་གྲུབ་རྣམ་རྒྱལ་ཟེར་མཁན་ཞིག་རྒྱ་ནག་ལ་མར་བཏང་བྱས་རྒྱ་ནག་གི་གོ་མིན་ཏང་གིས་རྭ་སྒྲེང་རིན་པོ་ཆེ་ལ་ཕྱོགས་གཏོགས་ལ་རོགས་པ་བྱས་བྱས་སྲིད་དབང་ཚུར་ལེན་དགོས་ཀྱི་རྒྱ་ནག་གཞུང་ལ་ཅིག་འབོད་སྐུལ་བྱེད་ཀྱི་ཡོད་པ་ང་ཚོས་ཧ་གོ་གི་ཡོད་བོད་གཞུང་གིས་བྱས་ཙང་དེ་འདྲས་ཧ་གོ་བཞིན་དུ་རྒྱ་དཀར་ནག་གཉིས་ཆ་ལུགས་ཀྱི་བོད་ལ་འཛིན་པའི་གི་སྲིད་བྱུས་དང་གཅིག་པ་གཅིག་རྐྱང་བྱས། རྒྱ་ནག་གི་ད་ཕྱོགས་ལ་ཡོད་ཀྱི་བོད་གཞུང་དང་བལྟས་ཚུལ་མ་འགྲིག་མཁན་བོད་པའི་གི་དེ་འདྲ་གོང་དུ་སྨོས་པའི་མི་སྣ་དེ་ཚོས་གི་ད་གང་བྱས་རྒྱ་ནག་རང་ལ་བློ་གཏད་ལུགས་བཅོལ་ཅིག་གོ་མིན་ཏང་བྱུང་ན་གོ་མིན་ཏང་གོ་མིན་ཏང་མ་བྱུང་ན་གུང་ཁྲན་ཏང་དེ་ཚོ་བློ་གཏད་ལུགས་བཅོལ་གྱི་ཡོད་པ་ཡིན་པའི་སྒང་ལ་དེ་འདྲས་གི་རྒྱ་ནག་དམར་ཤོག་དེ་གོ་མིན་ཏང་ལས་ཞེད་སྣང་ཚ་ཡག་དེ་ག་རེ་རེད་ཟེར་ན་བོད་གི་ད་ཡོད་ཚད་ནས་ཡོད་ཚད་ལས་ལྷག་པ་བརྩི་ཡས་ཀྱི། ནང་པ་སངས་རྒྱས་ཀྱི་ཆོས་ལུགས་རྩ་མེད་བཏང་གི་རེད་ཨེ་ཟེར་གྱི་བསམ་ཚུལ་དེ་ཤུགས་ཆེ་བོ་ཞེ་པོ་ཡོད་རེད། ད་དེ་ང་ཚོས་དེའི་གོང་ལ་ག་ནི་རྫ་ཞིག་འཁྲིད་དགོས་རེད་ཟེར་ན། སོག་པོའི་ནང་ལ་ཨུ་རུ་སུ་གྱིས་དམར་པོའི་གྱི་ལས་འགུལ་སྤེལ་བྱས། དགོན་པ་དང་གྲྭ་བཙུན་ལ་ཞེ་པོ་ཅིག་བརྡུང་རྡེག་དང་མནར་གཅོད་དང་གཏོར་བཤིག་བཏང་རེད་པ། དེ་ལྟ་བུ་ཞིག་དམར་ཤོག་ཟེར་ན་ད་དེ་འདྲ་ཞིག་ལ་ངོས་འཛིན་བྱེད་དུས་སྐབས་སུ་ད་ལན་རྒྱ་ནག་ནག་པོ་ཟེར་ན་ད་གོ་མིན་ཏང་དེ་ཚོས་ཀྱིས་བོད་རྒྱ་མིའི་མངའ་ཁོངས་ཡིན་པར་སྒྲུབ་པ་བཟོ་ཡས་དང་དེ་འདྲའི་ལས་འགུལ་སྤེལ་གྱི་ཡོད་པ་དང་ཅིག་ཆབ་སྲིད་སྤེལ་གྱི་ཡོད་པ་དེ་ལས་ལྷག་པ་ད་ལན་གུང་ཁྲན་ཏང་གིས་གནས་ཚུལ་གཉིས་བོད་རྒྱ་མིའི་མངའ་ཁོངས་ཡིན་པ་ལ་ཁོ་ཚོས་ཀྱིས་བསྙོན་འཛུགས་བྱས་བྱས་ཅིག་མར་ཟ་ཡས་ཀྱི་བསམ་ཚུལ་ཡོད་པ་གང་ཞིག་ལ་ཁོ་ཚོས་ཀྱི་སྲིད་བྱུས་སམ་ལྟ་བ་ལངས་ཕྱོགས་དེ་དམར་ཤོག་གི་ལྟ་བ་ལངས་ཕྱོགས་ཡིན་དུས་སྐབས་སུ་ད་ནང་པ་སངས་རྒྱས་ཆོས་རྩ་མེད་འགྲོ་གི་རེད་ཟེར་གི་བསམ་ཚུལ་དེ་ལ་ཞེད་སྣང་བྱས་པ་རེད་གོ་མིན་ཏང་གིས་བྱས་དཔེ་བཞག་ན་ནང་པ་སངས་རྒྱས་ཀྱི་ཆོས་དེ་ཨ་ནི་གོ་མིན་ཏང་ཁོ་རང་ཚོ་ཆོས་གཅིག་པ་དཔེ་བཞག་ན་ལྷ་སར་བསྡད་མཁན་གྱི་ཤེན་ཙུང་ལིན་ཨ་ནི་དེ་ཚོ་ནང་པ་རེད་ཁོ་རང་བྱས་ཙང་འདི་འདྲས་ཀྱི་གོ་མིན་ཏང་དང་བོད་ཀྱི་བར་ལ་གཞི་རྩའི་གྱི་ཆབ་སྲིད་ཀྱི་ཐོག་ནས་བདག་དབང་གི་ཐོག་གི་ཅིག་ཅིག་ཁོ་ཚོས་ཅིག་ཡོད་རེད་དེ་ཡིན་ན་རིག་གཞུང་དང་ལྟ་གྲུབ་ཀྱི་ཐོག་ནས་བལྟས་ཚུལ་མཐུན་ཕྱོགས་ཡོད་རེད་ཁོ་ནང་པ་སངས་རྒྱས་ཀྱི་གནས་ཚུལ་དེ་འདྲས

དབང་ཤུགས་ཆེ་ཤོས་ལ་དེར་འོ་ཐུགས་སུ་བཏང་ན་ཅི་ཞིག་ཞབས་ཁ་ཕེ་ཐུ་ཨ་ལའོ་ལ། ལོང་ཞུས་བཟང་གི་ད་ད་ལྟ་གོང་ལ་ང་ཚོ་ནི་རྒྱབ་ལྗོངས་འདི་གའི་ད་སྟོབས་ལགས་ཀྱིས་ངོ་སྤྲོད་ཞིབ་ཚགས་པོ་ཞུ་ཅིག་གནང་སོང་ཏག་ཏག་ཡང་བོད་ཀྱི་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་དབང་ཕྱུག་བདེ་ལྡན་མཆོག་ནས་དེ་སྔ་ཡང་གཅིག་དགུ་ལྔ་བཅུ་ཐམ་པའི་ད་ཟླ་བ་གསུམ་པའི་ཚེས་པ་བདུན་གྱི་ཉིན་ཀ་ཨང་བཀའ་བློན་སྦུག་ལ་འབྱོར་གནང་བ་དང་ད་སྐུ་ཚབ་བོད་ནས་མངགས་གཏོང་གནང་དུས་རྒྱ་ཕྱོགས་ནས་ཡང་ཧོང་ཀོང་ལ་བཀའ་མོལ་ཞུ་རྒྱུ་ཡིན་པ་ནི་ལན་གཅིག་འབྱོར་ཡོད་པ་དེ་ནས་ཡང་རྒྱུ་རྐྱེན་ཅི་བྱས་ནས་རྒྱ་གར་ལ་ལུས་གནང་པ་འདིའི་སྐོར་ལ་ཡང་ངོ་སྤྲོད་གནང་པ་ཅིག་ཡོད། ཀ་སྦུག་ཏུ་ལྕགས་སྟག་ཟླ་བ་དང་པོའི་ཚེས་པ་བཅོ་བརྒྱད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་རེད། ཟླ་བ་གསུམ་པའི་ཏ་རིག་བདུན་གྱི་ཉིན་ཁོང་དེ་བཀའ་བློན་སྦུག་འབྱོར་བ་ཡིན་པ་འདྲ། ང་ཚོའི་ལས་དོན་སྐོར་རྒྱ་གར་སྲིད་བློན་ནེ་རུར་ཕྱག་བྲིས་ཐོག་རིང་མིན་མཇལ་ཆོག་པ་ཞུ་རྒྱུ་ཞིག་དང་པེ་ཅིན་ནས་བཀའ་མོལ་གནང་མི་སྐུ་ཚབ་དབང་ཚད་དང་ལྡན་པ་ཞིག་རྒྱ་ནག་དང་ཉེ་བའི་ས་མཚམས་ཤིག་ལ་གཏོང་གནང་ཡོང་བ་ཞིག་ཡབ་གཞིས་སྲས་རྒྱལ་དོན་མཆོག་གི་ལྷ་ལྕམ་ཡབ་ཧུའུ་ཀྲུའུ་ཧུའུ་སི་ཡེ་ཞེས་ཁོང་རྒྱ་ལོ་ལགས་ཀྱི་ལྷ་ལྕམ་གྱི་ཡབ་དེ་པེ་ཅིན་རུ་བཞུགས་པ་རེད་བྱས་ཙང་ད་ཁོང་བརྒྱུད་ནས་ཕྱག་བྲིས་ཕུལ་ཟིན་ན་ང་ཚོ་བོད་གཞུང་ནས་དཀའ་ངལ་འདི་བྱུང་རྒྱ་ནག་ལ་དང་པོའི་འབྲེལ་བ་དེ་བྱེད་དགོས་བྱུང་ན་ད་མི་ང་ཚོ་རྒྱ་ནག་ལ་འབྲེལ་བ་བྱེད་སར་འཇུག་དགོས་རེད་པ་འདི་འོ་ཁོང་བརྒྱུད་ནས་ཞེས་ཁོང་གི་མཚན་དེ་ང་ཚོར་གནང་བྱུང་བྱས་ཙང་ཨ་ནི་ཁོང་བརྒྱུད་ནས་ད་ང་ཚོ་ཡོང་གི་ཡོད་ས་མཚམས་ག་པར་ཡིན་ནའི་གཅིག་ལ་འདི་གནང་རོགས་གནང་རྒྱ་གཞུང་སྐུ་ཚབ་གཏོང་རོགས་གནང་ཟེར་ནས་ཨ་ནི་ཁོང་བརྒྱུད་ནས་ཕྱག་བྲིས་ཕུལ་བ་རེད། བཀའ་བློན་སྦུག་སླེབས་དང་ཕྱག་བྲིས་ཕུལ་བ་རེད། ཁོང་གི་མཚན་ལ། ཡབ། ཧུའུ་ཀྲུའུ་ཧུའུ་ས། བརྒྱུད་དེ་ཕྱག་བྲིས་ཕུལ་བས་ལན་ཕྱི་ཟླ་བཞི་པའི། ཏ་རིག་བརྒྱད་ཀྱི་ཉིན་ཀ་འབྱོར་བ་ཟེར། ལན་འདི་ང་ཚོར་འབྱོར་བ་རེད། གུང་ཁྲན་ཏང་གིས། ལན་འདི་ནང་འདི་ཟེར་གྱི་འདུག། རྒྱ་དམར་གུང་ཁྲན་གཞུང་ནས་བཀའ་མོལ་ཞུ་མིའི་སྐུ་ཚབ་གཅིག་ཧོང་ཀོང་དུ་གཏོང་རྒྱུ། ཧོང་ཀོང་ལ་གཏང་རྒྱུ་ཡིན་ཟེར། བོད་གཞུང་སྐུ་ཚབ་རྣམས་འཕྲལ་ཕེབས་གནང་དགོས། དེ་ཡང་སྐུ་ཚབ་རྣམས་ཕྱི་རྒྱལ་ལྟ་བུ་བྱས་ཏེ་ཕེབས་ན་འགྲིག་མིན་སོགས་ཡིག་ལན་འབྱོར་བ་ཟེར་ད། ཁོ་ཚོས་ད་མགོ་ཐོག་ནས་སྐད་ཆ་འདི་འདྲ་ཞིག་བཤད་པ་རེད་ད། སྐུ་ཚབ་དེ་ཧོང་ཀོང་ལ་གཏོང་གི་ཡིན། ཨ་ནི་ཁྱེད་རང་ཚོ་ད་དུས་ཚོད་རང་དེ་ཕྱིར་ཧོང་ཀོང་ལ་འབྱོར་བ་ཤོག། ཨ་ཁྱེད་རང་ཚོ་ཕྱིའི་རྒྱལ་ཁབ་མིའི་ནང་བཞིན་བྱས་ནས་ཡོང་ན་འགྲིག་མ་རེད་སོགས་ད་རྒྱ་མི་རང་བྱས་ཤོག་ཟེར་བ་རེད་ད་དེ་འདྲ་སྙིང་པོ་རེད་དེ། རྒྱ་མིའི་ཁོངས་ཡིན་ཟེར་ཡག་འདྲ་བོ་ཅིག་བྱས་ནས་ཡོང་གི་ཡོང་དགོས་རེད་ད་ཟེར་ཡག་འདྲ་བོ་ཅིག་ད་ལན་འདི་འདྲ་ཞིག་འབྱོར་བ་རེད། རྒྱ་མིས་དང་པོ་ནས་སྐད་ཆ་ཤོད་སྟངས་རེད། བོད་འུམ་ཆུ་རུ་བྱེད་སྟངས་ནི་ཤེས་ཀྱི་འདུག་ག། ལན། དེ་འདྲ་འདི་ཇི་འདྲ་ཞིག་སླེབས་པ་རེད་ད། བོད་གཞུང་སྐུ་ཚབ་རྣམས་འཕྲལ་ཕེབས་གནང་དགོས། དེ་ཡང་སྐུ་ཚབ་རྣམས་ཕྱི་རྒྱལ་ལྟ་བུ་བྱས་ཏེ་ཕེབས་ན་འགྲིག་མིན་སོགས་ཡིག་ལན་འབྱོར་བ། རྒྱ་གར་གཞུང་ལ་སྔོན་བརྗོད་ཞུ་རྒྱུ་དང་རྒྱ་གར་དང་ལམ་ཀའི་འབར་མ། དབྱིན་གཞུང་བཅས་ཀྱི་མཐོང་མཆན་བསྡུ་ཚེ་ཞུ་རྒྱུ་རྣམས་ཞུས་པ་ཡིན་ཟེར་ད། ང་ཚོ་མར་ཐོན་ཡག་གི་གྲ་སྒྲིག་སྒང་ག་བྱས་ཚར་བ་རེད། རྒྱ་གར་གཞུང་ལའི་ཞུས། པཎྜི་ཏ་ནེ་རུ་བྱས། པཎྜི་ཏ་ནེ་རུ་ལའི་ཞུས་པ་ཡིན། ང་ཚོ་བཀའ་མོལ་འདི་གནང་ཐུབ་སོང་ན། ཨ་ནི་རྒྱ་གར་གཞུང་གི་སྐུ་ཚབ་གནང་རོགས་གནང་ཞུས། བོད་གཞུང་ལ་སྐུ་ཚབ་གནང་རོགས་གནང་གང་ཡིན་ཟེར་ན་ཆིངས་ད་སིམ་ལའི་ཆིངས་ཡིག་གི་དོན་དག་ཡིན་ཟེར་ནས་གནད་དེ་ཞུས། ཨ་ནི་འདི་སང་པཎྜི་ཏ་ནེ་རུ་རེད་དམ་མ་རེད་གཉིས་ཆ་གསུངས་མ་བྱུང་ཨ་ལེ་གཉིས་ཀ་ཁྱེད་རང་ཚོ་ཧོང་ཀོང་ལ་རྒྱུགས་ཤོག་ཟེར། ཨ་ནི་ཕ་གིའི་སྐད་ཆ་བཤད་དུས་གནས་ཚུལ་ག་རེ་འདུག་ཏར་གཏོང་ཤོག་ཟེར་ཨང་རྩ་བཀའ་མོལ་འདི་མ་གཏོགས་ཅིག་བཀའ་མོལ་གྱི་ཐོག་ནས་མ་གཏོགས་ཡིག་ཆ་ཅི་ལ་ཡོད་མ་རེད་དེ་འདྲས་གསུང་གི་འདུག་སྔོན་ལ་ཧོང་ཀོང་ལ་བསྐྱོད་ཤོག། ཨ་ནི་འདི་ནས་ང་ཚོ་ཧོང་ཀོང་ལ་འགྲོ་རྒྱུ་བྱས་པ་རེད། ཧོང་ཀོང་ལ་འགྲོ་རྒྱུ་བྱས་དུས་ཧོང་ཀོང་འདི་དབྱིན་ཇིའི་ས་ཆ་རེད་བསྡད་འདུག་དབྱིན་ཇིའི་བི་ས་ཞུ་བ་ཕྱིན་པས་དབྱིན་ཇིའི་བི་ས་སྤྲད་བྱུང། བི་ས་སྤྲད་ནས་མ་ཐོན་གོང་དེ་དབྱིན་ཇི་གཞུང་གིས་ཡི་གེ་གཅིག་བཏང་ཤག། གནས་སྐབས་མ་སྟེར་རོགས་གནང། ཨིང་ལན་གཞུང་ནས་ཨ་ནི་འདི་བཀའ་ཞིག་སླེབས་བྱུང་ཧོང་ཀོང་ལ་ཨ་ནི་ཕེབས་ཀྱི་འདུག་གཏོགས་འགྲིག་གི་མི་འདུག་ཟེར་ཅིག་འདི་འདུག་ད་རྒྱ་མིའི་སྐུ་ཚབ་མི་སྣ་འཇོག་དགོས་རེད།

རྒྱ་གར་གྱི་འབྲེལ་ཡོད་ཀྱི་མི་སྣ་མཇལ་གནང་ཡ་ཡིན་ནའི་རེད་ཨ་ནི་རྒྱ་གར་ལ་ཕེབས་དུས་ལམ་སང་ཡང་གཅིག་གི་རྒྱ་མི་སྐུ་ཚབ་དང་ཐད་ཀར་བཀའ་མོལ་གནང་ཡ་ད་དེ་འདྲ་ཅིག་ཡོད་ས་མ་རོག་ད་རྒྱ་གར་ལ་ཡོད་པའི་རྒྱ་གར་དེ་ཡིན་ནའི་ད་རྒྱལ་ཁབ་གསར་པ་ཅིག་ཆགས་བསྡད་ཡོད་ལ་རྒྱ་གར་ལ་ཡོད་པའི་ཡང་རྒྱ་ནག་གི་གཞུང་ཚབ་ལ་འབྲེལ་བ་གནང་ཡ་ད་དེ་འདྲས་ཀྱི་ཐོག་ནས་ཨ་ནི་ཐོག་མ་ད་ཕྱག་ལས་དེ་དབུ་ཅིག་བཙུགས་གནང་ཡོད་ས་རོག་ག་དེ་དུས།
རེད་རེད་རོག་ག་ལ་ཐོག་མ་ང་ཚོས་ཀྱི་སྐུ་ཚབ་རྒྱ་གར་བརྒྱུད་ཨ་ནི་རྒྱ་གར་གཞུང་ད་གསར་བ་ནེ་རུ་ཀྱིས་དབུ་ཁྲིད་པའི་ད་ང་དུས་སྐབས་དེ་དུས་ཀོང་རེ་སི་རེད་ཟེར་བ་རྒྱ་གར་གཞུང་གསར་བ་ལ་བཀའ་མོལ་ལོ་ཅིག་གནང་རྒྱ་མི་མ་ནི་ཡས་ཅིག་བཙན་འཛུལ་བྱེད་ཡས་ཀྱི་དམར་ཤོག་གི་བཙན་འཛུལ་བྱེད་ཡས་ཀྱི་ཅིག་བསམ་ཚུལ་དང་དེ་འདྲ་འདུག་དེ་ཡོད་འདུག་དགོས་སུ་རྒྱ་གར་གཞུང་གི་ལངས་ཕྱོགས་གནང་སྟངས་དང་བོད་ལ་རྒྱབ་སྐྱོར་བྱེད་དགོས་དང་རྒྱ་ནག་ལ་ངོ་རྒོལ་རྒྱག་དགོས་དང་དེ་འདྲས་ཀྱི་ཐོག་ལ་རྒྱབ་སྐྱོར་གནང་རོགས་ཟེར་གྱི་ཕར་ཅིག་འབོད་སྐུལ་དང་དེ་འདྲས་བྱས། གཙོ་ཆེ་ཤོས་དེ་སྐབས་དེ་དུས་ད་རྒྱ་ནག་དམར་པོའི་གཞུང་གི་སྐུ་ཚབ་དང་བོད་གཞུང་གི་སྐུ་ཚབ་གཉིས་ཧོང་ཀོང་ལ་ཅིག་བཀའ་མོལ་གནང་ཡས་ཀྱི་ཅིག་འཆར་གཞི་ལུས་བསྒྲིགས་བྱས་ད་རྒྱ་གར་ནས་མར་ཐོན་བྱས་ཧོང་ཀོང་ལ་ཆིབས་བསྒྱུར་གནང་ཡས་ཀྱི་ཅིག་འཆར་གཞི་བསྒྲིགས་ཡོད་འདུག་གི་སུ་ད་སྐབས་དེ་དུས་ཅིག་ནས་རྒྱ་གར་གྱི་བསམ་བློ་བསྒྱུར་ཚར་ཡོད་རེད་ད་ཅིག་ངས་ཅིག་གོང་དུ་ཞུས་པ་ནང་བཞིན་དེའི་སྔོན་ལ་རྒྱ་གར་གྱིས་བོད་དེ་རང་བཙན་རྒྱལ་ཁབ་ཡིན་པ་དེ་མུ་མཐུད་རྒྱུན་འཛིན་བྱེད་ཡས་ཟེར་ནའི་འདྲ་མུ་མཐུད་ངོས་འཛིན་བྱས་ཅིག་རང་བཙན་རྒྱལ་ཁབ་རང་གནས་ཐབས་བྱེད་ཡས་ཐོག་ལ་ཤུགས་ལུས་རྒྱབ་བྱས་བསམ་ཚུལ་དེ་འདྲ་ཞིག་འདུག་ད་སྐབས་དེ་དུས་རྒྱ་གར་གཞུང་དང་ང་ཚོ་དེ་འདྲ་རྒྱ་གར་གྱི་སྐབས་དེ་དུས་ཀྱི་ཡིག་ཆ་དེ་ཚོ་རྙེད་འགྲོ་གི་འདུག་ཨ་རྙེད་བྱས་འདུག་ཨ། དེ་ཚོར་བལྟས་ན། བཞི་བཅུ་ཞེ་བརྒྱད་གཡས་གཡོན་དེ་ཚོ་ལ་ཞེ་བདུན་ཞེ་བརྒྱད་དེ་ཚོ་ལ་རྒྱ་གར་གཞུང་གིས་བོད་དེ་མུ་མཐུད་ཅིག་རང་བཙན་རྒྱལ་ཁབ་ཅིག་ལ་འབད་དེ་ཡིན་པ་དེ། རྒྱུན་འཛིན་གནས་ཐབས་བྱེད་ཡས་ཐོག་ལ་ཤུགས་རྒྱག་ཡས་དང་རྒྱ་གར་དང་བོད་གཉིས་བར་ལ་ཆིངས་ཡིག་བཞག་དགོས་ཀྱི་ཡོད་ནའི་རེད། གནད་དོན་ག་འདྲ་ཅིག་ཐོག་ལ་གྲོས་བསྡུར་བྱེད་དགོས་ཡིན་ན་གང་ཅིའི་བོད་དེ་རང་བཙན་རྒྱལ་ཁབ་ཀྱི་རྣམ་པ་དེ་མུ་མཐུད་ཅིག་གནས་ཐབས་བྱེད་ཡས་དང་མུ་མཐུད་ཅིག་ལ་ངོས་བཞེས་བྱེད་ཡས་ཐོག་ལ་སེམས་ཤུགས་དག་མ་སོང་ན་ཞེ་པོ་འདུག་ཨ། ད་སྐབས་དེ་དུས་ང་ཚོས་བོད་གཞུང་གི་ངོས་ནས་ཕར་རྒྱ་གར་གཞུང་ལ། པའི་རྣམ་འགྱུར་སྟོན་སྟངས་ཟེར་ནའི་འདྲ་འབྲེལ་བ་གནང་སྟངས་དེ་ཏག་ཏག་བློ་བཞིན་མ་བྱུང་ཅིག་ད་ཁག་ནས་ཁག་ཡོད་པ་མ་རེད་ང་ཚོས་མེག་མ་ཧོན་ལན་ཟེར་ཡས་དེ་གནད་དོན་དེ་ལ་ཐུག་བསྡད་ཡོད་རེད་ག་རེ་ཟེར་ན། རྒྱ་གར་གཞུང་གི་ངོས་ནས་ཕྱོགས་གཅིག་ནས་བོད་དེ་རང་བཙན་གཙང་མའི་གི་རྒྱལ་ཁབ་མུ་མཐུད་རྒྱུན་འཛིན་བྱེད་ཐབས་ལ་ཁོ་ཚོས་འབད་བརྩོན་བྱེད་དགོས་རེད་ལ་ཕྱོགས་གཞན་ཞིག་ནས། དབྱིན་ཇིའི་ཀྱི་སྐབས་སུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་བཞི་ལོ་ལ་སིམ་ལའི་ཆིངས་ཡིག་དང་འབྲེལ་རྗེས་མིག་མ་ཧོན་ལན་ས་ཐིག་ལ་ཉེ་ཅིག་གི་གནད་དོན་བཞིན་སིམ་ལའི་ཆིངས་ཡིག་དང་མིག་མ་ཧོན་གྱི་ས་ཐིག་ཟེར་ན་ད་མོན་གྱི་མངའ་ཁོངས་དེ་ལ་ཕག་ཏུ་ས་ཆ་རྟགས་རྒྱག་ཡའི་ཡོད་རེད། འོ་དེའི་གནད་དོན་དང་འབྲེལ་བའི་ཐོག་ནས་ད་ཕྱོགས་གཉིས་ལ་ལྟ་སྟངས་མ་མཐུན་པ་དེ་འདྲ་མང་པོ་ཡོད་རེད། བྱས་ཙང་འདི་འདྲའི་ཀྱི་གནད་དོན་དེ་ནི་ང་ཚོས་སི་ཅི་དཀའ་ངལ་ལུས་འཕྲད་རྗེས་སྐབས་དེ་དུས་གོ་སྐབས་དེ་ད་བྱུང་ཡོད་མ་རེད། ད་དེ་འདྲ་རྒྱ་ནག་ནང་ལ་དམར་ཤོག་སླེབས་པ་དང་ནེ་རུ་ཀྱི་བསམ་བློའི་ནང་ལ་རྒྱ་ནག་དམར་ཤོག་དེ་ལ་རེ་བ་ཞིག་མཐོང་རྗེས་ནུབ་ཕྱོགས་པས་ཀྱི་ཨེ་ཤི་ཡ་ལ་བཙན་འཛུལ་བྱེད་དེ་མུ་མཐུད་བྱས་མ་ཡོང་བ་དང་ཕྱིན་ཆད་ག་རེ་ཟེར་ན་ཨེ་ཤི་ཡའི་རྒྱལ་ཁབ་དེ་ནུབ་ཕྱོགས་པས་ཀྱི་བརྙས་བཅོས་བཟེད་དགོས་མེད་པ་དང་ཨེ་ཤི་ཡའི་རྒྱལ་ཁབ་ཚང་མ་བློ་གཅིག་རྡོག་རྩ་གཅིག་སྒྲིལ་བྱས་རྗེས་ནུབ་ཕྱོགས་པ་ལ་ཁ་གཏད་གཅོག་པའི་གི་བསམ་བློ་ཞིག་ནེ་རུར་འཁོར་རྗེས་སྐབས་དེ་དུས་ཨ་ནི་གསར་དུ་དབུ་བརྙེས་བའི་དམར་ཤོག་དེ་ལ་ཅིག། དམིགས་བསལ་གྱི་ནེ་རུ་གི་ཡིད་དབང་ལུགས་ཤིག་འཕྲོག་པ་ཟེར་ནའང་འདྲ་རེ་བ་ལུགས་ཤིག་མཐོང་རྗེས་ཨ་ནི་རྒྱ་ནག་དམར་ཤོག་དེ་དང་རྒྱ་གར་ཨ་ནི་གསར་དུ་བརྙེས་པའི་རྒྱ་གར་རང་བཙན་རྒྱལ་ཁབ་དེ་གཉིས་དང་རྒྱ་ནག་དམར་ཤོག་གཉིས་མཉམ་འབྲེལ་ཁོ་གཉིས་ཀྱིས་འགོ་ཁྲིད་བྱས་ཨེ་ཤི་ཡའི་རྒྱལ་ཁབ་དེ་ཚོ་ཚང་མ་ལ་རྦད་དེ་སྟོབས་ཆེན་རྒྱལ་ཁབ་དང་འཆམ་མཐུན་དེ་འདྲས་བཟོ་ཡས་ཀྱི་བསམ་བློ་འཁོར་བ་ཡིན་པ་སོང་ཙང་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་ཡས་དེ་ཁྲིམས་འགལ་རེད་ཟེར་གྱི་ད་ནེ་རུ་གི་བསམ་བློ་དེ་འགྱུར་བ་བཏང་རྗེས་ཨ་ནི་རྒྱ་ནག་གི་བོད་ལ་བདག་དབང་ཡོད་པའི་གི་མིང་ཙམ་གྱི་བདག་དབང་ཟེར་ནའང་འདྲ་བདག་དབང་ཡོད་པའི་གི་ངོས་འཛིན་བྱེད་ཡོད་པ་རེད་དེ་འདྲ་ང་ཚོས་རྒྱ་གར་གཞུང་གི་བོད་ལ་འཛིན་པའི་སྲིད་ཇུས་ཡོད་པ་རེད་ཨོ་དེ་ལྟ་བུ་ཞིག་སྐབས་དེ་དུས་ད་ནེ་རུ་གི་འཛིན་ཡས་འགོ་བཙུགས་རྗེས་རྦད་དེ་མཐའ་གཅིག་ཏུ་རྒྱབ་སྐྱོར་བྱེད་ཀྱི་ཡོད་མ་རེད། གཉིས་ནས་དབྱིན་ཇིའི་ངོས་ནས་དང་ད་རྒྱ་མི་ལ་དགྲ་ལུས་བཟོ་འདོད་ཡོད་མ་རེད་ག་རེ་ཟེར་ན་བོད་པས་འདི་གི་རང་བཙན་བྱས་རྗེས་སོ་སོ་ཅིག་ཁུངས་འཁྱོལ་ཡས་དེ་དཀའ་ལས་ཁག་པོ་བྱེད་ས་རེད་དེ་བྱེད་དུས་སྐབས་སུ་ཨ་ནི་རྒྱ་ནག་ལ་འདྲ་ས་ཅི་བོད་རྒྱ་གཉིས་རང་བཙན་རེད་ཟེར་སོ་དྲ་དེ་འདྲ་འདྲ་ས་ཅི་ཨ་ནི་དབྱིན་ཇི་ཁོབ་ན་སྐབས་དེ་དུས་དམག་ཆེན་གཉིས་པ་ནས་ཆེས་ཉམས་ཆག་ཕྱིན་པ་ཡིན་པ་སོང་ཙང་རྒྱ་ནག་དང་བསྟུན་མཁས་བྱས་ན་ཁོ་རང་ཚོའི་ཉམས་ཆག་དེ་སླར་གསོ་བྱེད་ཐུབ་ལ་ཁེ་ཕན་ཆེ་བ་མཐོང་རྗེས། ཞེ་དྲག་ཞེ་དྲག་ཡང་བཤད་ཀྱི་ཡོད་མ་རེད་ད། དེ་བྱེད་དུས་སྐབས་སུ་ད། ཁོ་གཉིས་ཆ་ལ་རྒྱ་ནག་ལ་བསྟུན་མཁས་ཀྱི་ཅིག་གི་རྣམ་པའི་ལུགས་ཀྱི་ཐོག་ནས་ང་ཚོའི་སྐུ་ཚབ་དེ་ཨ་ནི་ཀ་ལི་ཀ་ཏ་ནས་མར་ཨ་རི་ཧོང་ཀོང་ལ་རྒྱ་མིའི་སྐུ་ཚབ་མཉམ་དུ་གྲོས་མོལ་བྱེད་གར་འགྲོ་ཡས་དེ་ལ་དབྱིན་ཇིའི་གཞུང་གི་ངོས་ནས་ད་ཧོང་ཀོང་ལ་འགྲོ་ཡས་དེ་ལ་ཆོག་མཆན་གནམ་གྲུ་འགྲོ་ཡས་དེ་ལ་ཆོག་མཆན་མ་སྤྲད་ད་བི་ཟའི་སོ་རེ་མ་སྤྲད་རྗེས་ཨ་ནི་ང་ཚོ་འགྲོ་ཐུབ་ཡོད་མ་རེད་འོ་དེའི་ཨ་འདུག་བྱས་ག་ཡིན་ས་པ་སོང་ཏག་ཙང་ད་ཏག་སྐུ་ངོ་བྱེད་ཀ་ལགས་ལགས། བས་ངོ་སྤྲོད་གནང་གི་འདུག་ཨང། ལགས་འོ་ད་དེ་བྱས་རྗེས་ཨ་ནི་རྒྱ་ནག་གི་གཞུང་ཚབ་དང་ད་ཡ་རྒྱ་གར་ལ་གཞུང་གསར་བ་རེད་བ་རྒྱ་གར་གཞུང་གསར་བ་རེད་རྒྱ་ནག་ཡང་གཞུང་གསར་བ་ཡིན་པ་སོང་ཙང་རྒྱ་ནག་གཞུང་གསར་བ་དེ་གི་སྐུ་ཚབ་དེ་རྒྱ་གར་རྒྱལ་ཁབ་གསར་བ་འདིའི་ནང་ལ་ད་རིང་མིན་སླེབས་ཀྱི་རེད་དེ་བྱས་ཙང་དེ་འདྲ་བྱས་རྗེས་མར་ཧོང་ཀོང་ལ་འགྲོ་དགོས་མེད་པ་ཨ་ནི་རྒྱ་གར་ལ་ད་སླེབས་ཡས་ཡིན་པའི་བཅའ་སྡོད་བྱེད་མཁན་གྱི་རྒྱ་ནག་དམར་པོའི་སྐུ་ཚབ་དེ་དང་ཨ་ནི་ཞྭ་སྒབ་པ་གཉིས་བཀའ་མོལ་གནང་ན་འགྲིག་གི་རེད་ཟེར་གི་དེ་འདྲས་ལ་ཐག་ཆོད་རྗེས་ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ཟླ་བ་དྲུག་པ་བདུན་པ་དེ་ཚོ་ལས་འདིར་ང་ཚོས་བོད་ཟླ་བྱས་ན་ཟླ་བདུན་པ་དེ་ཚོ་ཡིན་གྱི་རེད་དེ་ཚོའི་ཐོག་ལ་ཨ་ནི་འདུག་ཟེར་དགུ་བས་དགུག་བཞུགས་ཡོད་རོལ། ལུང། ཏག་ཏག་ནི། རྒྱ་གར་ལ་ད་སྐུ་ཚབ་ནི་ཕེབས་ཡོད་རེད་ལ་དྭགས་ནས་ཤིང་ཀོ་དངོས་གཞི་སྐབས་དགུ་མཆོད་དེ་བསྟན་ཆོག་ནས་ངོ་སྤྲོད་གནང་ཡ་ལ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ཟླ་བ་དགུ་པའི་ཚེས་པ་ལྔའི་ཉིན་མོ་དེ་ནི་རྒྱ་གར་གྱི་ཕྱི་དྲིལ་མེ་ནན་དང་ནི་མཇལ་གནང་པའི་སྐོར་ལ་ངོ་སྤྲོད་ཏོག་ཙམ་གནང་བཞག། རྒྱ་དམར་གུང་ཁྲན་ཏང་གི་རྒྱ་གར་གཞུང་ཚབ་རིང་མིན་ལྡི་ལིར་འབྱོར་རྒྱུའི་གནས་ཚུལ་ཐོན་པ་དང། རྒྱ་གར་ཕྱི་རྒྱལ་ལས་ཁུངས་ནས་བོད་གཞུང་སྐུ་ཚབ་རྣམས་ལྡི་ལིར་ཕེབས་ཏེ་རྒྱ་ནག་གཞུང་དང་བཀའ་མོལ་དབུ་འཛུགས་གནང་ན་རྒྱ་གར་གཞུང་ནས་ཀྱང་གང་ཅིར་རོགས་ཕན་ཞུ་རྒྱུ་སོགས་གསུངས་པ་ལྟར་ང་ཚོ་ངོ་ལས་རྣམས་བོད་ལྕགས་སྟག། ཟླ་བ་བདུན་པའི་ཚེས་ཉི་ཤུ་གསུམ་ཉིན་ཟེར་ད་དབྱིན་ཇིའི་ལོ་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ཟླ་བ་དགུ་པའི་ཚེས་བཞི་ཉིན་གང་འདི་རེད་ལྡི་ལིར་འབྱོར། ཨ་ནི་སྤྱི་ཚེས་ལྔ་ཉིན་རྒྱ་གར་ཕྱི་རྒྱལ་དྲུང་ཆེ་མེ་ནན་མཇལ་སྐབས་གསུང་ཡ་ལ། བར་ལམ་གསར་ཤོག་ནང་བོད་ཀྱི་ས་མཚམས་ཡས་མས་སུ་རྒྱ་དམར་བཅིངས་གྲོལ་དམག་མི་ཁྲི་ཕྲག་ཁ་ཤས་འབྱོར་མུས་ཡིན་གཤིས། རྒྱ་གར་གཞུང་ནས་པེ་ཅིན་གཞུང་ཚབ་སཱ་ད་པ་ནི་ཀར་བརྒྱུད་བོད་ཆོས་བྱེད་ཀྱི་ལུང་པ་ཆུང་ཆུང་ལ་དཔུང་འཇུག་བྱས་ཚེ་འཛམ་གླིང་རྒྱལ་ཁབ་ཚང་མས་འཕྱ་སྨོད་ཡོང་ཚུལ་སོགས་ངོ་རྒོལ་གནང་ཚུལ་དང། ད་ཆ་རྒྱ་དམར་གཞུང་ཚབ་གཉིས་པ་སྔོན་འགྲོ་ལྟ་བུར་ལྡི་ལིར་འབྱོར་ཟིན་པས་སྐུ་ཚབ་རྣམས་ཁོང་དང་མཇལ་འཕྲད་གནང་ལེགས་དང། གཞུང་ཚབ་ངོ་མ་འབྱོར་མཚམས་བཀའ་མོལ་དབུ་འཛུགས་མཛད་དགོས་སོགས་གསུངས་པ་ས་ཨ་ནས་ང་ཚོས་ཕར་ཞུས་པ་དེ་རེད་ད། ཚུ། རྒྱ་མི་སྐུ་ཚབ་སྔོན་འགྲོ་བ་དེ་འབྱོར་ཡོག་རེད་འབྱོར་ཡོག་རེད་བྱས་ཙང་ཨ་ནས་འདི་དང་ཐུག་གཞུང་ཚབ་ལྟེ་བ་དེ་རྗེས་མར་འབྱོར་གྱི་རེད་ཨ་འདི་ཚོ་དང་ཐུག་དགོས་རེད་སྔོན་ལ་རྒྱ་མི་གཞུང་ཚབ་སྔོན་འགྲོ་དེ་དང་ཐུག། ཨ་ནས་འདིའི་བར་ལ་དེ་ད། ས་མཚམས་ལ། རྒྱ་མི་མང་མང་པོ་འབྱོར་ཙང་ཨ་ནི་རྒྱ་གར་གཞུང་གིས་ངོ་རྒོལ་གནང་བ་ཡིན་ཟེར་བྱས་ནས་ང་ཚོར་འདི་གསུང་གི་འདུག་གསུང་ཙང་ཨ་ནི་ང་ཚོས་འདི་འདི་ཞུས་པ་ཡིན་ངོ་རྒོལ་གི་ཨ་ནི་པེ་ཅིན་ལ་ང་ཚོའི་བོད་ཀྱི་བདེན་རྒྱབ་ལ་ངོ་རྒོལ་གནང་ཡག་འདི་ཚོ་ཐུགས་རྗེ་གནང། ད་ང་ཚོས་བཅིངས་གྲོལ་དམག་ཟེར་མཁན་འདི་ཧ་ད་གོ་གི་ཡོད་རེད་ང་ཚོས་བཅིངས་གྲོལ་དམག་ཟེར་རྒྱ་མིའི་བསམ་བློའི་ནང་ལ་བོད་ཕྱི་རྒྱལ་བཙན་དབང་ནས་བཅིངས་གྲོལ་གཏོང་གི་ཡིན་ཟེར་གི་ཡོད་རེད་ཧ་ད་གོ་གི་ཡོད་རེད་དེ་ད་ཡང་ཁོང་ལ་འགྲེལ་བཤད་རྒྱག་ཆེད་དུ་ཨ་ནི་བཅིངས་གྲོལ་དམག་ཟེར་མཁན་དེ་ག་རེ་རེད་ཟེར་གི། བཀའ་འདྲི་ཞུས་པས། རྒྱ་དམར་གྱི་གཞུང་ཚབ་དེ་སང་ཉིན་ང་ཚོ་ཐུག་པ་ཡིན། རྗེས་སུ་གཞུང་ཚབ་ངོ་མ་འབྱོར་དུས་བཀའ་མོལ་དབུ་འཛུགས་ཞུ་རྒྱུའི་ཨང་གསར་ཡོད་གཤིས། བཀའ་མོལ་དངོས་གཞིའི་སྐབས་རྒྱ་གར་གཞུང་བར་བཞུགས་སུ་ཕེབས་པའི་རེ་བ་ཞུ་གི་ཡོད། ད་སྐད་ཆ་འདི་ལའང་རེད། བར་བཞུགས་ལ་ཕེབས་དགོས་ཀྱི་ཡོད། བཀའ་མོལ་དངོས་གཞིའི་སྐབས་ལ། སང་ཉིན་ད་འདི་རེད། གཞུང་ཚབ་སྔོན་འགྲོ་མ་འདི་རེད། ཨེ་ནི་སྔོན་འགྲོ་མ་དེ་ཐུག་ཆེད་སང་ཉིན་འགྲོ་གི་ཡིན། ཨེ་ནི་ང་ཚོ་གཞུང་ཚབ་ལྟེ་བ་སླེབས་ནས་བཀའ་མོལ་དངོས་གཞི་འཚོགས་པའི་སྐབས་ལ་རྒྱ་གར་གཞུང་བར་བཞུགས་བར་བཞུགས་ལ་གནང་ཡག་རེ་བ་ཡོད་ཟེར་ད་འདི་ཚོ་པན་ཌིཏ་ནེ་རོར་ཞུས་ཡོད་མ་རེད Foreign འདི་རེད Secretary ལ་འདི་འདྲ་ཞིག་ཞུས་ཡོད་རེད། གང་ཡིན་ཟེར་ན་བོད་ཀྱི་ཆབ་སྲིད་བརྟན་པོ་བྱུང་ན་རྒྱ་གར་ལ་ཡང་ཁྱད་པར་ཆེན་པོ་ཡོད་གཤིས་རྒྱ་ནག་གཞུང་གི་གཞུང་ཚབ་མ་མཇལ་གོང་སྲིད་བློན་ནེ་རོ་མཆོག་ཀྱང་མཇལ་ཏེ་གང་ཅིའི་བཀའ་སློབ་ཞུ་རྒྱུ་མང་པོ་ཡོད་ཚུལ་བརྗོད་པར་སོ། དྲུང་ཆེ་མཆོག་ནས་བཅིངས་འགྲོལ་ཞེས་པ་དབྱིན་ཇི་དང་ཨ་མི་རི་ཀ་གུང་མིན་ཏང་སོགས་ཀྱི་ཤུགས་བོད་ནང་ལ་ཡོད་པའི་རྣམ་པ་བསྟན་ཏེ་ཡར་ལ་བཞག་པ་ཅིག་རེད་གསུངས་གོ་ད་ཁོང་ཚོས་ང་ཚོས་བཅིངས་འགྲོལ་ཟེར་འདི་ག་རེ་རེད་ཅེས་ནས་ད་གྲོས་མོལ་བྱེད་པའི་སྐབས་ལ་ཁོང་ཚོས་ད་འདི་བོད་ལ་ཡར་ལ་བཞག་པ་ཅིག་རེད་མ་གཏོགས་བཅིངས་འགྲོལ་དངོས་སུ་བཅིངས་འགྲོལ་གཏོང་ཡ་གའི་ཡོད་མ་རེད། ད། ཨ་མི་རི་ཀ་དང་དབྱིན་ཇི་དང་གུ་མིན་ཏང་གི་ཤུགས་བོད་ནང་ལ་ཡོད་དབང་ལ་ཆ་བཞག་ནས་ཨ་ནི་ཡར་ལ་བཞག་ནས་ཡོང་པ་ཅིག་རེད་ཟེར་ནས་ད། ཕྱིའི་བློན་ཆེན་གྱི་འབྲེལ་བ་འདི་འདྲ་ཅིག་གནང་སྐབས་འགྲེལ་བརྗོད་དངོས་གནས་བྱས་ན་བོད་ནང་ཕྱི་རྒྱལ་མི་རིགས་རི་ཅར་སན་ཙམ་ལས་མེད་གསུངས་ད་འདི་ཕྱི་རྒྱལ་ལས་ཁུངས་གསུངས་པའི་བཀའ་མོལ་རེད། དེ་ཡང་རྒྱ་གར་གཞུང་གི་ལས་བྱེད་པ་ཡིན། རྒྱ་གར་གཞུང་གིས་བོད་ལ་དབྱིན་ཇིའི་དུས་སྐབས་ཀྱི་སྲིད་བྱུས་ལ་རྩ་འཛིན་གནང་སྟེ་རོགས་རམ་ཞུ་ཡག་ལ་འདོད་པ་ཡོད།
སྲིད་བློན་ནེ་རུ་དེང་སྐབས་ཨ་སམ་ལ་ཕེབས་ཏེ་བཞུགས་མེད་ཀྱང། རྒྱ་ནག་གཞུང་ཚབ་ངོ་མ་མ་འབྱོར་གོང་ངེས་པར་སྐུ་ཚབ་རྣམས་མཇལ་འཕྲད་ཞུ་གནང་གི་རེད་ཅེས་གསུངས་ཟེར་ད། པཎྜི་ཏ་ནེ་རུ་དེང་སང་བཞུགས་ཡོད་མ་རེད་ཨ་སམ་ལ་ཕེབས་ནས་མ་ཕེབས་ད་ག་ཨ་འདི་ནས་ཉི་མ་གཅིག་གཅིག་ནས་ཕེབས་པ་རེད། དེ་ནས་གཞན་ཡང་མུ་མཐུད་བྱས་ད་སྐབས་དེ་དུས་རྒྱ་གར་ལ་བཞུགས་པའི་སྐབས་ལ་ད། ཕྱི་དྲིལ་གྱི་མི་སྣ་མཇལ་གནང་ཡ་ཡིན་ནའི་རེད་ནི། སྐབས་དེ་དུས་ཀྱི་ད་བོད་ཀྱི་གནས་སྟངས་ལ་གཞིགས་གནང་པའི་ཐོག་ནས་ཕྱག་ལས་གནང་ཡ་ད་དེ་གའི་གི་གྲ་སྒྲིག་གནང་གི་ཡོད་རེད་ལ་ནི། དེ་བཞིན་ཡང་ལྡི་ལིར་ཡོད་པའི་རྒྱ་ནག་གི་གཞུང་ཚབ་གཞོན་པ་དང་དེ་ནས་ཡང་བོད་ཀྱི་སྐུ་ཚབ་དང་མཇལ་འཕྲད་གནང་བའི་སྐོར་ལས་ཡང་མུ་མཐུད་ངོ་སྤྲོད་འདྲ་ཅིག་གནང་བཞག། རྒྱ་མིའི་གཞུང་ཚབ་སྔོན་འགྲོ་འབྱོར་བ་དེ་ཐུག་པར་ཕྱིན་པ་རེད། སྤྱི་ཚེས་དྲུག་པ་ཉིན་ཟེར་ཚེས་པ་དྲུག་པའི་ཉིན་གངས་ཏི་རྒྱ་དམར་གྱི་གཞུང་ཚབ་གཉིས་པ་ཤིན་དང་མཇལ་འཕྲད་ཀྱིས་བར་ལམ་གྱི་གནས་ཚུལ་ཞིབ་འཇུག་དང། ད་ཆ་གཞུང་ཚབ་ངོ་མ་ཕེབས་འཕྲལ་བཀའ་མོལ་ཞུ་རྒྱུ་ཡིན་གཤིས་ཁམས་ཕྱོགས་ས་མཚམས་ལ་གསར་སྤྲོས་དཀྲོག་རྐྱེན་མི་ཡོང་བའི་པེ་ཅིན་གཞུང་ལ་སྐུལ་ལྕག་གནང་དགོས་ད་འདི་འདྲས་ཅིག་ལབ་པ་རེད་ཨང། ཚོད་ལྟ་ས་མཚམས་ལ་མ་ཡུམ་ཤི་ར་འཇོག་ཤག་ཟེར་གྱི་འདུག་འདི་འདྲས་སོང་ཙང་ནི་པེ་ཅིན་ལ་མར། འདི་སུ་པའི་ཐལ་ཆེ་བ་མ་བྱེད་ཟེར་ཅིག། གསུང་རོགས་གནང་ཟེར་ཅན་ན་བ་ད། འདི་འདྲས་ཅིག་ཞུས་ཡོད་རེད་ཨང། ཚོད་ལྟ་ཤིན་ནས་ཟེར་ཡ་ལ། རྒྱ་བོད་གཉིས་མི་ལོ་སྟོང་ཕྲག་མང་པོའི་སྔོན་ནས། གཅེན་གཅུང་ལྟ་བུའི་འབྲེལ་བ་ཡོད་ཟེར་ད་ཁོང་ཚོས་དང་པོ་ནས། འདི་ཟེར་གྱི་འདུག་ཨང། དབོན་ཞང་ཟེར་ནས་ཁོང་ཚོས་དང་པོ་ནས་སྐད་ཆ་ནག་ཆེར་ཡོང་དགོས། ང་ཚོ་རྒྱ་བོད་གཉིས་པོ་དེ་གཉིས་དེ་འབྲེལ་བ་དེ་དབོན་ཞང་གི་འབྲེལ་བ་རེད། འདི་འདྲས་སོང་ཙང་བོད་རྒྱ་ཁོངས་རང་ཡིན་རྐྱང་འདྲ་པོ་ཅིག་སྐད་ཆ་བས། དང་པོ་ད་ག་བཤད་དུས་ནས་སྐད་ཆ་འདི་བཤད་ཡོང་དགོས། ཁ་སང་གཅེན་གཅུང་གི་འབྲེལ་བ་ཡོད་པ་མ་ཟད། བོད་པ་རྒྱ་མིའི་ཁོངས་ཤིག་ཡིན་པ་འཛམ་གླིང་རྒྱལ་ཁབ་ཚང་མས་ཤེས་གསལ་རེད། ང་ཚོའི་གཞུང་གི་ནུབ་ཕྱོགས་དམག་སྤྱི་ལིའུ་ཧྥེ་ཁྲིན་ནས་བོད་ནང་ལས་ཀ་བྱེད་རྒྱུའི་འཆར་གཞི་འདི་ཡིན་པས་གཟིགས་དགོས་ཞེས་རྒྱ་ཡིག་དེབ་ཆུང་ཞིག་སྤྲད་བྱུང། ཟེར་ད། སྐད་ཆ་མང་པོ་མ་བཤད་པ་བྱས་ད་དེབ་དེ་གཟིགས་རོགས་གནང། ང་ཚོའི་གཞུང་གི་དམག་སྤྱི་ལིའུ་ཧྥེ་ཁྲིན་ཟེར་མཁན་འདིས་ཨ་ནི་བོད་ལ་བཅིངས་འགྲོལ་གཏོང་ག་འགྲོ་གི་ཡོད་རེད། བྱས་ཙང་ཁོའི་ཨ་ནི་འཆར་གཞི་འདི་འདི་རེད་འདི་ལྟ་རོགས་ཞེས་ཀྱང་དེབ་ཅིག་ང་ཚོར་སྤྲད་པ་རེད། དང་པོ་ཐུག་པའི་སྒང་ལ་རེད། ད་དེའི་ནང་ལ་ང་ཚོས་ཀློག་པའི་སྒང་ལ། ང་ཚོའི་དམག་མི་རྣམས་བོད་བཅིངས་འགྲོལ་བྱེད་པར་འགྲོ་རྒྱུ་ཟེར། བོད་དུ་སླེབས་ནས་བོད་མི་རིགས་ཀྱི་ལུགས་སྲོལ་གོམས་གཤིས་ཆོས་དད་དད་མོས་ཀྱི་དབང་ཆ་རྣམས་རང་འཇགས་ལས་རང་འཇགས་ལས་བསྒྱུར་དགོས་མེད། ད་ལྟ་ཡོད་པའི་བོད་པའི་དམག་མི་རྣམས་རྒྱ་གཞུང་གི་ས་སྲུང་བའི་མིང་ལ་བསྒྱུར་རྒྱུ་གོ་ལག་དང་དམག་ཕོགས་སོགས་མཐུན་རྐྱེན་ཚང་མ་དབུས་གཞུང་ནས་གཏོང་རྒྱུ། དེ་སྔོན་དབྱིན་ཇི་དང་ཨ་མི་རི་ཀ་གོ་མིན་ཏང་སོགས་ལ་མཐུན་ལམ་བྱེད་མི་རྣམས་ནས་གུང་ཁྲན་ཏང་ལ་དགག་བྱའི་ལས་འགུལ་མ་བྱས་ཚེ་སྔོན་བྱས་ལ་རྩད་གཅོད་མེད། དོན་དག་འདི་རིགས་ཅིག་བཀོད་བཞག་དེབ་འདིའི་ནང་འདི། ད་འདི་ནས། ཁོང་གི་སྐད་ཆ་ཤོད་སྟངས་ཁོ་རང་ནས་འདི་འདྲ་བྱེད་ཀྱི་ཡོད་རེད། ཁོང་གི་སྐད་ཆ་ཤོད་སྟངས་ནི་ལམ་སེང་དཔུང་ཤེད་ཀྱིས་འོལ་ཚོད་གཏོང་རྒྱུ་ལྟ་བུ་བྱེད་ཀྱི་འདུག་ང་ཚོས་རྒྱ་དམར་གཞུང་ཚབ་ངོ་མ་འབྱོན་མཚམས་རྒྱ་བོད་གཉིས་སྔར་གྱི་ཁྱོན་ཡོངས་ཀྱི་མཐུན་ལམ་བཟང་པོའི་བཀའ་མོལ་མགོ་བཙུགས་ཀྱི་ཡིན། སྐད་ཆ་ང་ཚོས་ཕར་དེ་བཤད་ཡོད་རེད་ད། ཁྱོན་ཡོངས་ཀྱི་མཐུན་ལམ་གྱི་ཨ་ནི་འདི་བྱེད་ཀྱི་ཡིན་ཟེར་བྱས་ཕར་བཤད་ཡོད་རེད། བཀའ་མོལ་མགོ་འཛུགས་མཚམས་ཨ་ནི་འདི་འདི་འདི་བྱུང་སོང་ན། ཨ་ནི་བཀའ་མོལ་གནད་བགྲོས་རབ་བྱུང་སོང་ན་ཨ་ནི་ང་ཚོ་པེ་ཅིང་ལ་འགྲོ་གི་ཡིན། ང་ཚོས་པེ་ཅིན་ལ་མཐུན་ལམ་ཆེ་བ་འགྲོ་རྒྱུར་ཨང་སར་ཡོད་ཚུལ་བརྗོད། ཉིན་རྗེས་མར་གཞུང་ཚབ་གཉིས་པ་ཤིན་དང་ལྕམ་བཅས་ཕྲན་ཚོ་སྡོད་སར་ཕེབས་ཏེ་གསོལ་ཇ་སོགས་གྲ་སྒྲིག་ཞུས། ཉི་མ་རྗེས་མར་དེ་ཁོ་རང་ཚོ་ང་ཚོ་སྡོད་ས་ལ་སླེབས་བྱུང། སླེབས་བྱས་ནས་ཨ་ནི་འདི་བྱས་པ་རེད། ག་རེ་ཟེར་མཐུན་ལམ་རེད། ད་ཕར་ཚུར་ཐུག་རེས་རབ་བྱས་པ་རེད།
བྱས་ཙང་སྟོབས་ལ་ད། ད་ལྟ་སྐུ་ངོ་ཞྭ་སྒབ་པས་ངོ་སྤྲོད་གནང་བ་འདུག་ཟེར་རྒྱ་གར་གྱི་འབྲེལ་ཡོད་མི་སྣ་མཇལ་གནང་ཡོག་རེ་དེ་ག་ནང་བཞིན་ནི་རྒྱ་ནག་གི་གཞུང་ཚབ་གཞོན་པ་དེ་ལ་ད་ཕར་ཚུར་ནི་བཀའ་མོལ་གནང་ཡག་གི་དབུ་གཅིག་བཙུགས་གནང་ཤག་ད་ཡིན་ནའི་ལས་དེ་གས་སྐབས་དེ་དུས་ད་ང་རང་ཚོ་བོད་ཀྱི་ཕྱོགས་ནས་རེ་བ་ཆེན་པོ་གཅིག་གི་བསྐྱོན་ཡོག་རེ་ཡིན་ནའི་སྐབས་དེ་དུས་ཀྱི་འཛམ་བུ་གླིང་གི་འཕོ་འགྱུར་དང་ད་ལྟ་གོང་ལྡོབ་ལ་ངོ་སྤྲོད་གནང་བ་ནང་བཞིན་གྱི་རྒྱ་གར་གྱི་སྲིད་བློན་དང་དབྱིན་ཇིའི་ཕྱོགས་དང་མང་པོ་ཅིག་ནས་ད་སྐབས་དེ་དུས་ང་རང་ཚོ་གཅིག་གི་རོགས་པ་བྱེད་མཁན་མེད་པ། ལམ་སྟོན་བྱེད་མཁན་མེད་པས་ད་གཅིག་གི་ལམ་ཀ་ཁ་ལ་ནི་ལས་བསྡད་པའི་སྤུ་གུ་ནང་བཞིན་གཅིག་གི་ཆགས་ཡོད་རེད་པ། ལའོ་སྒྲོ་ཁ་ལ་སྐབས་དེ་དུས་དེ་ག་རང་རེད་པ་ཞྭ་སྒབ་པ་དང་གསུང་སྐད་ཁོ་རང་ཤོར་ཡོད་བ་དང་ང་ཚོའི་བདེན་པ་རང་ལག་ཏུ་ཡོད་ཀྱང་ག་རེ་ཟེར་ན་ད་གཅིག་རྒྱབ་དང་དཔུང་མེད་ན་བདེན་པ་དེ་སྙིགས་ལ་འགྲོ་བ་ལ་སྐར་མ་གཅིག་རེད་གསུང་བའི་ལོ་ཞིག་བྱས་ཙང་ག་རེ་ཟེར་ན། སྐབས་དེ་དུས་ད་རྒྱ་གར་རེད་ཨིན་ཇི་རེད་ད་བོད་ཀྱི་གནད་དོན་ཚོ་ལ་ཆ་རྒྱུས་ཟབ་ཤོས་དང་རྒྱ་ནག་ལ་ཅིག་ཁ་གཏད་བཅའ་ཐུབ་མཁན་དྲང་པོ་མ་རེད་དེ་རྫུན་མ་རེད་ཟེར་མཁན་དང་ཨ་ནི་བོད་དེ་རང་བཙན་གཙང་མ་རེད་ལབ་མཁན་དེ་ཧ་གོ་ཤོས་དང་གསལ་ཤོས་དང་ཕྱི་ལོགས་ལ་ལབ་བ་ཡིན་ན་ཕྱི་ལོགས་ཀྱི་རྒྱལ་ཁབ་ཚང་མས་ཆ་འཇོག་བྱེད་བྱེད་སའི་གི་རྒྱལ་ཁབ་གཉིས་དེ་སུ་རེད་ཟེར་ན་དབྱིན་ཇི་དང་རྒྱ་གར་རེད་བ། ད་དབྱིན་ཇི་དང་རྒྱ་གར་གཉིས་ཀྱིས་དེ་ལྟར་བོད་དེ་རང་བཙན་གཙང་མའི་རྒྱལ་ཁབ་ཅིག་རེད་ཟེར་ལབ་ཡོད་མ་རེད་བ། ད་དེ་བྱེད་དུས་སྐབས་སུ་ང་རང་ཚོའི་ངོས་ནས་ད་སོ་སོའི་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཡིན་པ་དེ་དཔེ་དེ་རྩོད་མེད་ཡོངས་གྲགས་སུ་ན་དྲ་ཧ་གོ་གི་ཡོད་འདུག་ག་རེ་བྱས་ཀྱི་ཁོ་ཚོས་དེ་འདྲ་བྱེད་ཀྱི་ཡོད་རེད་བསམ་བསམ་བློ་ཅིག་ཚོར་བསྡད་ཀྱི་འདུག་ཨ། གཅིག་ནས་སོ་སོའི་ག་རེ་ཟེར་ན་ཕུགས་རྒྱང་རིང་པོའི་གི་སྐབས་དེ་དུས་ཀྱི་ད་དབྱིན་ཇིས་ཀྱི་བསམ་བློ་བཏང་སྟངས་ཟུར་ཁེ་ཕན་ལ་བལྟས་ཀྱི་ག་འདྲ་བྱེད་ཀྱི་ཡོད་རེད། རྒྱ་གར་གྱི་བསམ་བཟོ་བསམ་བློ་བཏང་སྟངས་ད་ཁེ་ཕན་རབ་ཅིག་ལ་ག་འདྲ་བསམ་བློ་བཏང་གི་ཡོད་རེད་ཟེར་འདི་ཚོའི་རྒྱང་རིང་པོ་དེ་ཚོ་ཕྱོགས་གཅིག་ནས་ཧ་མ་གོ་རྒྱུ་བཟོ་འདྲ་བྱས་པ་རེད་ཧ་མ་གོ་བས་ཀྱི་སྐད་དེ་ཤོར་རེད་བ། ཕྱོགས་གཉིས་ནས་ཡང་རྒྱ་གར་ལ་སྐབས་དེ་དུས་ནེ་རུ་ལ་ཆ་བཞག་ན་ཁོས་ད་ག་འདྲ་བཤད་དམ། དེ་འདྲ་ནེ་རུའི་གཞུང་དང་རྒྱ་ནག་མའོ་ཡི་གཞུང་གཉིས་ཀྱི་མཐུན་ལམ་གཅིག་པོ་ལ་བལྟས་པ་ཡིན་ན་འགྲིག་གི་མ་རེད་ད། སླད་དེ་འདྲ་ང་ཚོ་རྒྱ་གར་དང་བོད་ཀྱི་བར་ལ་ནི་དམག་མི། ཚོང་ར་སྲུང་གཉེར་གྱི་དམག་མི་བདུན་ཅུ་འགྲིག་གི་ཡོད་རེད། ད་ར་རྒྱང་རྩེ་དང་གྲོ་མོ་དེ་ཚོ་ལ་ཅིག་དབྱིན་ཇི་དང་བོད་ཀྱི་སྐབས་སུ་དེ། རྒྱ་གར་གཞུང་གསར་བ་དང་བོད་ཀྱི་སྐབས་སུ་དེ་ག་རང་བྱས་རེད། ཚོང་ར་སྲུང་སྐྱོབ་བྱེད་མཁན་གྱི་རྒྱ་གར་གྱི་དམག་མི་ཟེར་ན་འདྲ་དབྱིན་ཇིའི་དམག་མི་བདུན་ཅུ་ཙམ་ཅིག་ཡོད་རེད། དེ་མིན་ཚོ་ས་མཚམས་ལ་དམག་མི་ཡོད་མ་རེད་པ་ས་མཚམས་ཟེར་ན་འདྲ། བྱས་ཙང་མ་འོངས་པ་ནི་བོད་དེ་དབྱིན་ཇིས་ཀྱི་རྒྱ་མིས་བཟས་པ་ཡིན་ན་གཅིག་ནས་ཨེ་ཤི་ཡའི་ནང་ལ་ཉེན་ཁ་སྤྲད་གི་ལྷག་པར་དུ་ད་ལྟ་བོད་དང་རྒྱ་གར་གྱི་ས་མཚམས་ལ་དེ་ཚོང་ར་སྲུང་མཁན་དམག་མི་བདུན་ཅུ་མན་ཚོ་དགོས་ཀྱི་ཡོད་མ་རེད་མ་འོངས་པ་ནི་དེ་ལས་ལྷག་པའི་གི་དཔེ་དེ་དཀའ་ངལ་ཞེ་པོ་ཞིག་འཕྲད་ཀྱི་རེད། དམག། ཚང་མའི་ཐོག་ནས་ས་མཚམས་ཀྱི་གནད་དོན་ཐོག་ལ། ད་དེ་ཚོ་ཡང། སྔོན་དུས་ཀྱི་སྐབས་དེ་དུས་ཞྭ་སྒབ་པས་ཀྱི་དགོངས་པ་བཞེས་སྟངས་ཟེར་ན་འདྲ། ནེ་རུ་ལ་བརྡ་ལན་སྤྲད་སྟངས་དེ་དངོས་གནས་དེ་འདྲ་རྒྱ་གར་གཞུང་བསམ་བློ་བཏང་དགོས་ཡས་ཧ་ཅང་ཤུགས་ཆེན་པོ་གཅིག་དང་ཞྭ་སྒབ་པས་ཀྱི་ཆབ་སྲིད་ཀྱི་དཔེ་དེ་མཁྱེན་རྒྱ་ལགས་བོ་རེད་ཁ་རོ་དབྱེ་ཞིབ་ལགས་བོ་རེད་འདི་ཚོ་དཔེ་དེ་གནད་ལ་ཐིག་པོ་ཞེ་པོ་ཅིག་ད་ང་ཚོས་ཀྱི་ཆོས་ཕྱོགས་ནས་བྱས་ན་ལུང་བསྟན་ལོ་ཆགས་བསྡད་རྒྱུ་སོ་རེད་འོ་འདི་འདྲའི་གི་གནད་དོན་ཆགས་བསྡད་རེད་དེ་ཡིན་ནའང་ཡང་སྐབས་དེ་དུས་ཀྱི་ནེ་རུས་ཀྱི་ད་དཔེ་དེ་འཁྲུག་རིགས་ལས་འཁྲུག་བྱས་བོད་རང་བཙན་དེ་ཨ་ནི། ཁས་ལེན་བྱེད་ཡས་དེ་དཀའ་ལས་ཁག་པོ་རེད་ཟེར་བཤད་བྱས། བདག་སྤྲོད་བྱེད་ཀྱི་མི་འདུག་པས་དཔེར་ཏེ་ང་ཚོ་དཀའ་ངལ་ལ་ཞེ་པོ་བྱུང་བྱས་རྒྱལ་ཁབ་ག་ས་ག་ལ་གཏོང་ཡས་ཀྱི་གྲ་སྒྲིག་བྱས་ཡོད་རེད། ཞྭ་སྒབ་པ་དང་རྒྱ་ནག་ལ་གྲོས་མོལ་བྱེད་མཁན་འདུག་པ་དེ་མ་ཡིན་པར་ཨ་མི་རི་ཀ་ལ་དང་དེ་མིན་དེ་དབྱིན་ལན་དང་དེ་མིན་དེ་རྒྱལ་ཁབ་གཞན་པ་བྱས་དེ་ཚོ་ལ་ང་ཚོ་ནམ་རྒྱུན་འབྲེལ་བ་ཡོད་རྒྱུ་དེ་ཚོ་ལ་ཨ་ནི་བོད་དེ་རང་བཙན་གཙང་མ་ཡིན་པ་དང་དེ་འདྲའི་རྒྱ་མིས་གི་བཙན་འཛུལ་བྱེད་ཡས་གི་ཉེན་ཁ་ཡོད་པའི་གི་འགྲེལ་བཤད་ལུགས་རྒྱག་ག་བྱས་གྲ་སྒྲིག་བྱས་བྱས་བཏང་ཡས་བྱས་ཡོད་རེད་དེ་རྒྱང་རྩེ་བར་དུ་སླེབས་ཡོད་རེད་ད་ཁོ་ཚོ་ཁ་ཤས་ཅིག་ཡིན་ནའང་ལ་རྒྱལ་ཁབ་གཞན་པ་དེ་ཚོས་གི་ད་དཔེ་དེ་ཅིག་ཆོག་མཆན Visa གི་ཆོག་མཆན་ཟེར་ན་འདྲ་བརྡ་ལན་ལུགས་ཞིག་མ་སྤྲད་པ་ཡིན་པ་སོང་ཙང་ཨ་ནི་འགྲོ་ཁྱོན་ནས་ཐུབ་ཡོད་མ་རེད་པ་བྱས་ཙང་ད་འདི་འདྲའི་གི་གནད་དོན་ཐོག་ནས་དཔེ་དེ་བདེན་པ་སོ་སོ་ལ་ཡོད་པ་ཡིན་ན་རྒྱལ་ཁབ་སུས་ག་ཅིག་དང་རྒྱབ་སྐྱོར་བྱེད་ཀྱི་ཡོད་མ་རེད། དེ་དེ་འདྲའི་ང་ཚོའི་གི་ཡུག་རེན་གི་གནད་དོན་ལ་བལྟས་པ་ཡིན་པ་ཡིན་ན་ད་ཁོ་ཚོར་རྒྱབ་སྐྱོར་ལོས་ག་ལ་གང་འཚམ་བྱེད་ཀྱི་འདུག་ཨ་དངོས་གཞིའི་གི་དཔེ་དེ་ཅིག་དམག་དཔུང་རང་མ་བྱུང་ན་ཡིན་གི་གྲོས་ཚོགས་ལ་ཅིག་སྐད་ཆ་བཤད་ཡས་བཟོ་འདྲ་དང་འདྲ་མི་འདྲ་བྱེད་ཀྱི་འདུག་བོད་ལ་དེ་འདྲ་ཁྱོན་ནས་མི་འདུག་བྱས་ཙང་ང་ཚོས་གི་ཅིག་གནད་དོན་ལོས་ཐོག་མ་ཐོག་མ་ད་ཡུག་རེན་དང་རེ་ཤི་ཡའི་དམག་རྒྱག་དུས་སྐབས་སུ་ཐོག་མའི་ཆ་ལ་དམག་དེ་འགོ་ཚུགས་བྱས་ཉི་མ་ཁ་ཤས་འགྲོ་དུས་སུ་ང་ལ་ཚོར་སྣང་དེ་ཞེ་པོ་བྱུང་སྔོན་མའི་གི་ད་བོད་ལ་ཅིག་བཙན་འཛུལ་བྱུང་རྒྱུ་གི་གནད་དོན་ལོས་སྦྱོར་བ། བྱས་ཙང་རྒྱལ་ཁབ་གཉིས་སྟོབས་ཆེ་ཆུང་ཞེ་པོ་ཕྱོགས་གཅིག་གིས་བཙན་འཛུལ་བྱེད་དུས་སྐབས་སུ་ཕར་ཕྱོགས་དེ་ལ་དཀའ་ངལ་ཞེ་པོ་འཕྲད་དུས་སྐབས་སུ་འཛམ་བུ་གླིང་གིས་ལྟད་མོ་ལུས་ལྟ་མཁན་ལུས་བྱས་ནས་སྡོད་མཁན་བཟོ་འདྲ་བྱས་ས་སུས་ག་ཅིག་ཅིག་མཉམ་རུབ་ལོ་བྱས་བྱས་ཅིག་གདོང་ལེན་བྱེད་གར་མ་འགྲོ་བ་བཟོ་འདྲ་ཆགས་ས་བྱས་ཙང་ད་ནང་ལོགས་ནས་ག་རེ་བྱེད་ཀྱི་ཡོད་ན་མེད་ནའང་ཕྱི་ལོགས་ནས་སྐྲ་ཆད་དུས་སྐབས་སུ་སྐབས་དེ་དུས་བོད་ལ་བྱུང་བའི་གནས་སྟངས་དེ་དེ་འདྲ་དེ་འདྲ་ཅིག་བྱུང་ས་བསམ་བསམ་གྱིས། བློ་མ་བདེ་བ་དང་ཅིག་སེམས་མ་སྐྱིད་པ་བཟོ་འདྲ་ཤུགས་ཆེ་བ་ཞེ་པོ་ཆགས་ས་འོ་དེ་ལྟ་བུ་ཅིག་བྱུང་ཡོད་རེད། ད་དེ་ལྟ་བུ་ལས་ལྷག་པ་ཅིག་བྱུང་ཡོད་དེ་འདྲ་ག་རེ་ཟེར་ན་ཡུཀ་རེན་ལ་ཡིན་ན་ད་ནི་ཡང་རོགས་པ་བྱེད་མཁན་མང་པོ་དང་ཅིག་གྲོས་ཚོགས་ཐོག་ནས་ཡིན་ན་རེད་ཡུཀ་རེན་གྱི་སྲིད་འཛིན་ཡིན་ན་ག་ས་ག་ལ་འགྲོ་དགོས་ཅིག་བྱེད་ཀྱི་འདུག་ད་ང་ཚོས་ཡིན་པ་ཡིན་ན་སྐབས་དེ་དུས་གོང་ས་མཆོག་ལ་དེ་འདྲའི་ཆིབས་བསྒྱུར་གནང་ཡ་དང་དེ་འདྲའི་གི་འགྲེལ་བཤད་རྒྱག་ས་རྩ་བ་ཉིད་ནས་ཡོད་མ་རེད་པ། དྲ་རྒྱའི་གི་མཐུད་ལམ་རེད་ལྗིད་དམ་པུ་ལིང་གི་ཆབ་སྲིད་ཀྱི་གནད་དོན་རེད་ད་བྱེད་སྟངས་དེ་གཅིག་པ་གཅིག་རྐྱང་བྱུང་རེད་དེས་ན་ང་ཚོ་བོད་ཀྱི་ཕལ་ཆེར་གྱིས་འཛམ་གླིང་རྒྱལ་ཁབ་དང་མཉམ་འབྲེལ་རྒྱལ་ཚོགས་དང་འཛམ་གླིང་རྒྱལ་ཁབ་ལ་འགྲེལ་བཤད་རྒྱག་ཡ་དང་ཡུག་རེན་ལ་བྱུང་བའི་གནད་དོན་དེ་ཁོ་ཚོས་འགྲེལ་བཤད་རྒྱག་ཐུབ་ཡ་དང་གནས་ཚུལ་ག་རེ་བྱུང་བ་དེ་ཇི་མ་ཇི་བཞིན་ཅིག་བཀྲམས་ཐུབ་ཀྱི་འདུག་བཤད་ཐུབ་ཀྱི་ཡོད་རེད་དེ། ང་ཚོ་ལ་ཐིག་གི་བརྒྱུད་ལམ་དེ་རྩ་བ་ཉིད་ནས་ཡོད་མ་རེད། ཨ་ནི་དེ་མི་འདུག་གོ་སུ་ད། དཀའ་ངལ་ཞེ་པོ་ཅིག་ལ་འཕྲད་དེ་རུ་ལངས་བ་ན། དང། བྱས་ཙང་ད་དངོས་གནས་བྱས་པས་ན་ང་རང་ཚོ་སྐབས་དེ་དུས་ཀྱི་བོད་ཀྱི་ད་རྒྱབ་རྟེན་གཙོ་བོ་དེ་རྒྱ་གར་འཕགས་པའི་ཡུལ་བྱས་བྱས་ང་རང་ཚོ་བོད་པ་དཀྱུས་མ་གཅིག་ཡིན་པས་ན་ཡང་རྒྱ་གར་འཕགས་པའི་ཡུལ་ལ་གནས་མཇལ་ལ་འགྲོ་གི་ཡིན་ཟེར་བྱས་ད་ཆུ་ལོག་གཅིག་ཐོན་པས་ན་རྒྱ་གར་འཕགས་པའི་ཡུལ་ལ་འགྲོ་གི་ཡིན་ཟེར་ཡ་དེ་མི་རབས་ནས་མི་རབས་མ་གཅིག་གི་བརྒྱུད་བསྡད་པའི་གོམས་གཤིས་ཞུ་ནས་རེད་ད་སེམས་པ་བཅོལ་ས་ར་ཅིག་ཆགས་བསྡད་ཡོད་ར་ད་ཡིན་ནས་ལས་སྐབས་དེ་དུས་ནི་རྒྱ་གར་རང་བཙན་ད་རག་ཙམ་གཅིག་རེད་ལ། ཨ་ནི་སྐབས་དེ་དུས་ཀྱི་ད་འཛམ་བུ་གླིང་གི་འཕེལ་ཕྱོགས་ཀྱི་གནས་སྟངས་ཀྱི་ཐོག་ནས་ད་རྒྱ་གར་གྱིས་ཨ་ནི་བདེན་པའི་རྒྱབ་ལ་ལངས་བྱས་ཕྱག་རོགས་གནང་ཡ་ད་དེ་གས་ཨ་ནི་དངོས་གནས་ད་ལྟ་གོང་ལ་གསུངས་པ་ནང་བཞིན་གྱི་ད་བློ་ལ་བབ་པ་ཅིག་བྱུང་ཡོད་མ་རེད་ད་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཏག་ཏག་ད་དེའི་སྐབས་ཀྱི་གནས་ཚུལ་དེ་གས་ཨ་ནི་ལོ་དང་ཟླ་བ་ཚེས་པ་བྱས་བྱས་ཁ་གསལ་པོ་ཞེ་པོ་ཅིག་གི་ངོ་སྤྲོད་ཅིག་གནང་བཞག་ད་འདི་ནས་ཡང་སྐུ་ངོ་ཡིན་པས་ན་དངོས་སུ་ད་ལོ་རྒྱུས་ཀྱི་དཔང་པོ་གཅིག་ཆགས་གནང་ཡོད་རེད་ལ་ད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ཟླ་བ་དགུ་པའི་ཚེས་པ་བརྒྱད་ཀྱི་ཉིན་མོ་དེ་རྒྱ་གར་གྱི་སྲིད་བློན་དང་མཇལ་གནང་པའི་སྐོར་ལ་ཡང་ངོ་སྤྲོད་འདུག་གཅིག་གནང་བཞག། ད་འདི་ནས་བོད་ལྕགས་སྟག་ཟླ་བ་བདུན་པའི་ཚེས་ཉི་ཤུ་དྲུག་སྤྱི་ཟླ་དགུ་པའི་ཏ་རིག་བརྒྱད་པའི་ཉིན་གང་དེར་རྒྱ་གར་སྲིད་བློན་པཎྜི་ཏ་ཇ་ཝ་ཧར་ལལ་ནེ་རུ་མཇལ་ཏེ་ཕན་ཚུན་ཆུ་ཚོད་གཉིས་ལྷག་བཀའ་མོལ་ཞུས་པའི་སྙིང་པོ་ཟེར། ད་ལྟ་དེའི་རྙོག་དྲ་ཞེ་དྲགས་བྱས་ནས་བཀའ་མོལ་ཞུ་རྒྱུ་བྱུང་པ་རེད། ད་ཁ་སང་ནས་ངས་དེའི་སྐོར་མང་པོ་ཞུས་ཡོད་རེད། ཆིངས་ཡིག་སྐོར་དང་ཨ་ནེ་སྐད་ཆ་སྐོར་མང་པོ་ཅིག་ཞུ་རྒྱུ་བྱུང། ད་ང་ཚོས་སྔ་རྗེས་ཡོང་རྐྱེན་ཚང་མ་ད་གསལ་བཤད་རེ་བ་ཞུས་ཡོད་རེད་པཎྜི་ཏ་ནེ་རུ་ལ། ད་དེའི་སྙིང་པོ་འདྲ་པོ་དེ་སྐད་ཆའི་སྙིང་པོ་འདྲ་པོ་དེ་འདི་རེད། བོད་ལྗོངས་རང་དབང་རང་བཙན་ད་མུས་ལྟར་གནས་ཐབས་བྱུང་ན་རྒྱ་དཀར་ནག་གཉིས་ཀར་ཕན་ཐོགས་ཆེ་བས་དེ་ལུགས་རྒྱ་གར་གཞུང་ནས་དགོངས་པ་ཟབ་བཞེས་གནང་དགོས་རྒྱ་བོད་མཆོད་ཡོན་གྱི་བཀའ་མོལ་རྒྱ་གར་ས་ཐོག་རང་ལ་ཞུ་རྒྱུ་ལས་རྒྱ་ནག་ཏུ་ཕྱིན་ན་རྒྱ་མིས་གང་བཤད་ལས་མི་ཡོང་བས་འདི་ག་རང་ལ་ཐག་ཆོད་པ་གནང་རོགས་གནང་ཟེར་བ། བཀའ་མོལ་དངོས་གཞིའི་སྐབས་སྔར་ལམ་ལྟར་རྒྱ་གར་གཞུང་བར་ཞུགས་ཐོག་ནས་བཀའ་མོལ་གནང་དགོས་འདུག་ཟེར་ད་སྔར་ལམ་ཡིན་ཟེར་བ་ངས་སྔ་མོའི་ལམ་བྱས་ནས་ཤིང་སྟག་སིམ་ལའི་ཆིངས་ཡིག་ལ་སྐད་ཆ་བཞག་ནས། ནས་རྒྱ་གར་གཞུང་བར་ཞུགས་ལ་བཀའ་མོལ་གནང་སྟེ། འཕྲལ་སྒང་བོད་ཀྱི་ས་མཚམས་སུ་དམག་འཁྲུག་མི་ཡོང་བའི་རྒྱ་ནག་ལ་བརྒྱུད་སྐུལ་བཀའ་མོལ་མུ་མཐུད་གནང་སྐྱོང་ཡོད་པ་སོགས་ཞུས་པར། ཟེར་ད་འདི་ཞུས་པའི་སྒང་ལ་ད་པཎྜི་ཏ་ནེ་རུས་ལན་གསུང་གི་ཡོད་རེད། སྲིད་བློན་ནེ་རུས། རྒྱ་གར་གཞུང་གིས་དབྱིན་ཇིའི་དུས་བཞིན་བོད་ཕྱི་རྒྱར་རྒྱ་ཁོངས་སུ་ཁས་ལེན་གྱིས་ནང་གི་རང་དབང་རྒྱ་ཆེ་ཡོང་བ་དང་བོད་ལ་རྒྱ་དམག་མི་ཡོང་བའི་སྐུལ་ལྕག་སོགས་བྱེད་རྒྱུ་ཡིན། བཀའ་མོལ་དང་པོ་གནང་དུས་ནས་གཅིག་གསུང་གི་ཡོད་རེད་བོད་ཕྱི་རྒྱར་རྒྱ་ཁོངས་ལ་ཁས་ལེན། ནང་ལོགས་ལ་རྒྱ་མི་ཨ་ནི་ཤུགས་མེད་པས་བོད་པའི་ཤུགས་གང་རྒྱ་ཆེ་ཆེ་ཡོང་ཡག་ལ་ང་ཚོས་བཀའ་མོལ་ཞུ་ཆོག་པཎྜི་ཏ་ནེ་རུ་གི་བཀའ་མོལ་ནང་ལ་སྐད་ཆ་དྲང་པོ་བཤད་དུས་ན་ད་ག་རང་གསུང་གི་ཡོད་རེད་ད་འདིའི་སྐོར་ལ་ནི་ང་ཚོ་སྐད་ཆ་ཞེ་དྲག་ལྷག་པར་བོད་ཀྱི་ཁས་ལེན་གྱི་ནང་གི་རང་དབང་རྒྱ་གང་ཆེ་ཡོང་བ་དང་བོད་ལ་རྒྱ་དམག་མི་ཡོང་བའི་སྐུལ་ལྕག་སོགས་བྱེད་རྒྱུ་ཡིན་སྐུ་ཚབ་རྣམས་ནས་བོད་རང་དབང་རང་བཙན་གཙང་མ་ཡིན་གསུང་ན་འགྲིག་ཐབས་དཀའ་བས་འགྲིག་ཐབས་དཀའ་ཚུལ་དེ་ད་ང་ཚོས་བོད་རང་དབང་རང་བཙན་ཡིན་ཅེས་བཤད་ན་ཡང་ཁྱོན་འགྲིག་ཐུབ་ཀྱི་མ་རེད་གསུང་གི་ཡོད་རེད་ནེ་རུས། རྒྱ་གར་བར་ཞུ་ཞེས་པ་ལོ་སུམ་ཅུ་སྔོན་གྱི་བཀའ་མོལ་རེད་གསུང་གི་ཡོད་རེད། སྟབས་བདེ་འདི་རང་རེད། བདེན་པ། ཡོད་ནའི། དུས་ཚོད་འདི་འདྲའི་སྐབས་ལ། ཁྱོད་ནས་བདེན་པ་རྡོག་རོལ་གཏོང་རྐྱང་མ་གཏོགས་ཅིག་དེ་ཁྱོན་ནས། མི་འདུག། དབྱིན་ཇི་དང་བོད་གཉིས་ཆིངས་ཡིག་བརྒྱབ་ཡོད་རེད་ཆིངས་ཡིག་ནང་ལ་གཟིགས་ཡོད་རེད། བོད་ཀྱིས་ཕྱིའི་རྒྱལ་ཁབ་སུ་དང་བཀའ་མོལ་གནང་ན་འགྲིག་གི་མེད་གལ་སྲིད་གནང་དགོས་ཡོད་ན་བར་ཞུ་གནང་དགོས་ཡོད་ཆིངས་ཡིག་ནང་གསལ་བསྡད་ཡོད་རེད། ད་དེ་རིགས་བཀའ་མོལ་ཞུས་པའི་ཁར་ལོ་སུམ་ཅུ་སྔོན་གྱི་སྐད་ཆ་རེད་གསུངས་པ་ལོ་སུམ་ཅུ་སྔོན་གྱི་སྐད་ཆ་རེད་ད་དེ་ཚོ་དུས་ཚོད་དེ་བསྡད་ཡོད་མ་རེད་གསུང་གི་ཡོད་རེད་ཡང་ད་ག་རེ་ཟེར་དགོས་རེད་ང་རང་ཚོ་ལ་ཤུགས་དེ་འདི་རུ་ཅིག་མེད་པའི་སྐབས་ལ་སྐད་ཆ་དྲང་པོ་ག་ཚོད་བཤད་ག་བྱས་ན་ཡང་ཁྱོན་ནས་བཟོ་ཐུབ་ཀྱི་མི་འདུག་ད་དེ་རེད་གསུང་གི་ཡོད་རེད་སྲིད་བློན་གྱིས་ལོ་སུམ་ཅུའི་སྔོན་གྱི་བཀའ་མོལ་རེད་དེ་དུས་དང་དེང་སང་འདྲ་གི་མ་རེད་གསུངས་པ་ང་ཚོས་བོད་རང་དབང་རང་བཙན་ཡིན་བཞིན། རྒྱ་ཁོངས་ནང་གི་རང་དབང་སྐོར་བཀའ་མོལ་ཞུ་སྟངས་རྩ་བ་ནས་ཤེས་ཀྱི་མི་འདུག། བོད་རང་དབང་རང་བཙན་ཡིན་གྱི་ཡིན་གྱི་བོད་རྒྱ་མིའི་ཁོངས་ཡིན་ཟེར་ང་ཚོས་སྐད་ཆ་ཤོད་ཤེས་པ་མི་འདུག་ཟེར་བ་ད་རྩ་ནས་ཤོད་ཤེས་པ་མི་འདུག་འདི་ཨ་ནི་མ་གསུང་རོགས་གནང། སྐད་ཆ་ཁྱད་མཚར་པོ་འདི་འདྲས། ད་འདི་ཚང་འདི་བྱས་ཡོང་མ་རེད། རྒྱ་གར་གཞུང་གིས་བོད།

བོད་རྒྱ་ཁོངས་སུ་ཕྱིན་ན་བོད་ལྗོངས་རྩ་བརླག་འགྲོ་རྒྱུ་ཨ་ཅང་ཆེ་སྟེ། འཛམ་གླིང་ཤར་ཕྱོགས་ལ་ཉེན་ཁ་སླེབས་པའི་ཁར། ལྷག་པར་ད་ལྟ་རྒྱ་གར་གཞུང་ནས་བོད་ནང་ཚོང་རའི་སྲུང་སྐྱོབ་དང་དམག་མི་བདུན་ཅུ་དོན་ལྔས་འགྲིག་པ་སླད་རྒྱ་དཀར་ནག་ས་འབྲེལ་གྱུར་ཚེ་སྲུང་དམག་འབུམ་ཕྲག་མང་པོས་གཏན་འཛུགས་བྱེད་དགོས་ཀྱིས་རྒྱ་གར་ལ་ཡང་བརྡབ་གསིག་ཆེན་པོ། དེང་སང་སྤྱི་དང་པའི་རྩིས་རིས་སྟོན་པ་ཡིན་ངས། རྩིས་རིས་སྟོན་པ་ཡིན། པཎྜི་ཏ་ནེ་རུའི་མདུན་ལ་ད་ལྟ་བར་དུ་རྒྱ་གར་གཞུང་གིས་བོད་ཀྱི་ནང་ལ་དམག་མི་བདུན་ཅུ་དོན་ལྔ་བཏང་ནས་འགྲིག་གི་ཡོད། རྩ་ནས་ཉེན་ཁ་ཡོད་མ་རེད་དམག་མི་བདུན་ཅུ་དོན་ལྔ་བཏང་འགྲིག་གི་ཡོད། རྒྱ་གར་དང་རྒྱ་ནག་གཉིས་ས་འབྲེལ་ཅིག་བྱེད། བོད་ཀྱི་ས་འབྲེལ་བྱེད་ན་ས་འབྲེལ་བྱུང་སོང་ན། དམག་མི་འབུམ་བཅུ། འབུམ་གཅིག་བཙུགས་པ་ལ་ཆ་ཞོག་ཟེར་བར་ཉེ་ད་ཉུང་ཉུང་ལ་ཆ་བཞག་ན་འབུམ་གཅིག་བཙུགས་པ་ལ་ཆ་ཞོག་ཟེར། འབུམ་རེ་རེ་ཉི་མ་རེ་རེ་སྒོར་མོ་བཅུ་བཅུ་འགྲོ་སོང་བཏང་བ་ལ་ཆ་ཞོག་ཟེར། ཨ་ཉི་མ་གཅིག་ལ་འབུམ་བཅུ་འགྲོ་གི་འདུག་ཟེར། ཨ་ནི་ཟླ་བ་གཅིག་ལ་འདི་སྐད་ལོ་གཅིག་ལ་འདི་སྐད་ཟེར་ངས་རྩིས་རིས་སྟོན་པ་ཡིན། དུས་འདའ་ག། པཎྜི་ཏ་ནེ་རུ།

དམག་མི་འབུམ་ཕྲག་གཏན་འཛུགས་བྱེད་དགོས་ཀྱིས་རྒྱ་གར་ལ་བརྡབ་གསིག་ཆེན་པོ་ཡོང་རྒྱུ། ད་ལྟའི་ནེ་རུའི་གཞུང་དང་མའོའི་གཞུང་མཐུན་ལམ་གཅིག་པུར་དགོངས་བཞེས་མ་གནང་རོགས་གནང། མ་འོངས་དུས་རྒྱུན་རིང་པོ་དང་སླེབས་རྒྱུ་གང་ཅིའི་དགོངས་པ་ཟབ་བཞེས་གནང་རོགས་ཞུས་པར། སྲིད་བློན་མཆོག་ཅུང་ཟད་ཁྲོ་ཉམས་དང་བཅས་བོད་པའི་རང་བཙན་ཟེར་བ་འདི་ཁྲིམས་ཐོག་ནས་ཁུངས་སྐྱེལ་བྱེད་དགོས་གསུངས་ཟེར། ད་རང་བཙན་ག་འདྲས་ཡིན་པ་གསུང་གི་ཡོད་རེད་ཨ་ནི་ངས་ལོ་རྒྱུས། སྔ་མོའི་ལོ་རྒྱུས་བྱས་ནས་བཤད་དགོས་རེད་བར་གྱི་ལོ་རྒྱུས་བྱས་ནས་བཤད་དགོས་རེད་མཐའ་མ་ད་ལྟའི་གནས་སྐབས་བྱས་ནས་བཤད་དགོས་རེད་ག་རེ་བྱས་ནས་སྲིད་བློན་གྱིས་ཞུས་གསུངས་ན་ཡང་ངའི་སར་ཡོད་ཞུས་པས། ཨ་སྒྲུང་བཤད་ནས། ཨ་ནི་འདི་དང་འགྲིག་གི་མ་རེད་གསུངས་པས། སྐད་ཆ་གལ་ཆེན་པོ་འདི་འདྲའི་སྐབས་ལ་སྒྲུང་བཤད་པས་འགྲིག་གི་མ་རེད། ཆིངས་ཡིག་ཅིག་ཐོག་ནས་ཁུངས་སྐྱེལ་བྱེད་ཤོག་གསུང་གི་འདུག་ཨ་ནི་ངས་ཤིང་སྟག་སིམ་ལའི་ཆིངས་ཡིག་ལ་ཁུངས་སྐྱེལ་ཞུས་པས། ཤིང་སྟག་སིམ་ལའི་ཆིངས་ཡིག་ནང་ལ་ཨ་ནི་ཕྱི་རྒྱར་རྒྱ་ཁོངས་ཡིན་ཡོང་བ་ཞེས་འདི་ཏན་ཏན་ཡོད་རེད། ཡོད་རེད་དེ། འདི་ལ་ཨ་ནི་རྒྱ་མི་དམ་ཕྲུག་བརྒྱབ་ཡོད་མ་རེད། དམ་ཕྲུག་མ་བརྒྱབ་པ་སོང་ཙང་དབྱིན་ཇི་དང་བོད་གཉིས་ཨ་ནི་རྒྱ་མི་ཡོད་ས་ད་ག་མདུན་དེ་ཆིངས་ཡིག་བརྒྱབ་ནས་ཨ་ནི་ཟུར་དུ་ཡོད་པའི་ཆིངས་ཡིག་ལ་རྒྱ་མི་དམ་ཕྲུག་མ་བརྒྱབ་པ་སོང་ཙང་ཨ་ནི་འདི་ནང་ལ་ཡོད་པའི་རྒྱ་མི་དབང་ཆ་དེ་ག་དེ་མེད་པ་བཟོས་པ་ཡིན་ཟེར་འདུག་མེད་པ་བཟོ་ཡ་དེ་ག་རེ་བཟོ་ཡོད་ཟེར་ན་ཨ་ནི་བོད་ཕྱི་རྒྱའི་རྒྱ་ཁོངས་ཟེར་ནས་དེ་མེད་པ་བཟོས་པ་ཡིན་བོད་ནང་ལ

འདི་སྨྲ་ན་ངས་ཕ་ཚའི་དོན་དོར་ཚུལ་གསུང་གི་ཡོད་རེད། འདི་པད་ཁ་སོགས་རེད་རྒྱ་ཁོངས་ཁས་ལེན་བྱེད། རང་བཙན་ཟེར་ཡང་སྐད་ཆ་བཤད་ན་ཁྱེད་རང་ཚོ་འགྲིག་གི་མ་རེད་ཏག་ཅི་ཏག་ཏག་ཡིན་རྒྱུ་བཀའ་སློབ་རེད། བཀའ་སློབ་རེད་དེ་ཏག་ང་ཚོའི་བསམ་པའི་ཏག་ཁ་ཕྱོགས་འགྲིག་གི་ཡོད་མ་རེད། ཨན་རྩ་ནས་འདིར་བྱུང་མ་སོང། རྩའི་ཞེ་དྲག་རྒྱབ་པས་ཨན་ག་ནོར་སོང་ནས་པད་ཏག་ལ་རྒྱབ་ལོག་ནས་འཐེན་གི་འདུག་ཁོང་ཚོས་དེ་སེ་ཀེ་ཏེར་གཅིག་ཏུ་འཐེན་ནས་རྒྱུན་རིང་ཞེ་དྲག་ཕྱིན་སོང་ཅི་ཨན་འུ་ཕུ་བུ་ན་རྐུབ་བཀྱག་དེ་ཕར་སྐོར་རྒྱབ་ཚུར་སྐོར་རྒྱབ་གནང་གི་རྐུབ་བཀྱག་གོར་གོར་བྱེད་འདུག་པས་ཨན་དགོངས་པ་ཞེ་དྲག་ཚོམས་སོང།

ཕྱིན་ནས་ཨ་ནི་ང་ཚོར་ཆིངས་ཡིག་ཅིག་འབྲི་རྒྱུ་ཡོད་རེད། འདི་ང་ཚོ་བོད་གཞུང་གི་བོད་ཡིག་མ་གཏོགས་མེད། ཁྱེད་རང་ཚོ་སྐུ་ཅིག་ལོ་འདྲེན་ནས་ཐབས་ཤེས་ཞིག་གནང་རོགས་གནང། ཞུས་པས་ཨ་ང་ཚོས་བལྟས་ཆོག་ཉི་མ་ཁ་ཤས་ཕྱིན་ནས་ལན་བྱའོ་གསུངས་དེའི་ཚུར་ཏེ་ལེ་ཧོན་བཏང་རྗེས་ཆིངས་ཡིག་འཇོག་ཅིག་གསུང་གི་འདུག་ཆིངས་ཡིག་འཇོག་ཅིག་གསུང་གི་འདུག་ཨ་ནི་འདི་འཁྱེར་ནས་ཨ་ནི་ཕྱིན་པ་ཡིན་ཕྱི་རྒྱལ་ལས་ཁུངས་ཕྱིན་རྗེས་སྟེང་ཁར་འགྲོ་སྒང་ལ་ཨ་ནི་གསུང་གི་འདུག་ཀྱེ་སུ་མེ་ནེ། ཡོད་རེད་ང་ཚོ་ཡོད་རེད་ད་འདི་སྒང་ལ་འདི་མ་ཞུས་པར་འགྲིག་གི་ཡོད་མ་རེད། མི་འདུག་ཞུས་པ་ཡིན། ཁྱེད་ཚོ་འདི་འདྲ་རེད་ད།

ཐག་གཅོད་གསལ་པོ་མ་བྱས་པའི་སྐྱོན་དང། རྗེས་སུ་ལོང་དང་དུས་ཚོད་ཡག་པོ་ཡོད་དུས་བཟོ་མ་ཐུབ་པའི་སྐྱོན་རེད་གསུངས་པ་ད་ལྟའི་ང་ཚོ་དེ་དངོས་གནས་རང་རེད། དུས་ཚོད་ཡག་པོ་ཡོད་པའི་སྒང་ལ་འདི་ཤོག་གུ་འཁྱེར་ནས་ང་ཚོས་ཕྱག་ལས་གནང་མ་ཐུབ་པ་འདི་དག་དངོས་གནས་རང་རེད། ཨ་ནི་རྒྱ་མི་ཁོང་ཚོས་འདི་བྱས་པ་རེད་གསུངས་པ་ཁྱབ་བསྒྲགས་ཞེ་དྲག་བྱུང་བྱས་ཐུབ་པ་ཡོད་རེད། བོད་པས་ཅང་བྱས་མི་འདུག་གསུངས་པ་འདི་དངོས་གནས་རང་རེད། རྒྱ་མིའི་ཁྱབ་བསྒྲགས་ཕྱི་ར་ཆོལ་ཁ་སང་ནས་ཞུས་པ་ཡིན་པ། རྒྱ་མི་ཇཱ་ནི་ཡེ་ས་འདི་ནང་ལ་ཨ་ནི་རྟག་པར་ཞིག་མེད་པ་ཞིག་དང་བོད་ནང་གི་གནས་ཚུལ་མེད་པ་ཞིག་དང་ཨ་ནི་ཁོང་ཚོས་དེ་ཡས་བྱས་པ་ཡིན་ཨ་ནི་རྒྱལ་པོ་གསར་པ་བསྐོས་པ་ཡིན་ཨ་ནི་རྙིང་པ་དགོངས་པ་ཞུ་བཅུག་པ་ཡིན་ཨ་ནི་བས་ཞབས་པད་བསྐོས་པ་ཡིན་དམག་སྤྱི་བསྐོས་པ་ཡིན་ཅི་དང་གང་འདྲ་རྒྱབ་ཡོད་རྩ་ནས་ཡོད་མ་རེད་དེ་གི་དེ་ཚང་མ་ཨ་ནི་བས་ཁོང་ཚོས་དེབ་ནང་ལ་རྒྱལ་སྐྱོབ་པ་དེ་ཕྱི་རྒྱལ་གི་དེབ་ཀློག་མཁན་ཚོས་ཡིག་རིགས་དེ་ལོ་ཀློག་དེ་ཀློག་ཙང་གང་ག་ལོག་ཕྱི་རྒྱལ་གི་རྒྱ་མི་ཡིན་རྐྱང་ཁོ་ར་ཆག་ཆག་འདི་སྐྱོན་དེ་ག་ནས་བྱུང་འདུག་ར་ཆེ་ན་ང་ཚོའི་བོད་གཞུང་གི་ཕྱིའི་མི་གཏོང་ན་མ་གཏོགས་ཕྱིའི་མི་ནང་ལ་གཏོང་མ་འདུག་ཨོ་ད་འདི་འདི་བྱས་རོགས་ཅི་ཙམ་དཔེ་འདི་ནས་རོལ་སོང་གི་འདི་དུས་ཚོད་དལ་པོ་ཡོད་པའི་སྒང་ལ་མ་བྱས་པའི་སྐྱོན་རེད། རྒྱ་མི་ཡིས་ལས་ཀ་བྱས་ཡོད་རེད། ང་ཚོས་མ་བྱས་པའི་སྐྱོན་རེད་ཨོ་འདི་འདྲ་གསུང་གི་ཡོད་རེད་འདུག་ཚོད་དུ་དངོས་གནས་རང་རེད། དེ་དུས་ཐག་གཅོད་གསལ་པོ་མ་བྱས་པའི་སྐྱོན་དང་རྗེས་སུ་ལོང་དང་དུས་ཚོད་ཡག་པོ་ཡོད་དུས་བཟོ་མ་ཐུབ་པའི་སྐྱོན་ཞིག་བྱུང་བ་རེད། དེའི་བར་ལ་རྒྱ་མི་ཐབས་ཇུས་ཟབ་པས་ཕྱི་རྒྱལ་ལ་བོད་རྒྱ་ཁོངས་ཡིན་པའི་ཁྱབ་བསྒྲགས་མང་པོ་བྱེད་ཐུབ་འདུག་ད་ཆ་སྐུ་ཚབ་རྣམས་བཀའ་མོལ་དབུ་འཛུགས་སྐབས་གཟོབ་པོ་ཞིག་གནང་རྒྱུ་གལ་ཆེན་པོ་ཡིན་ཚུལ་སོགས་གསུངས་པར། རྒྱ་གར་གཞུང་ནས་རང་དོན་དང་ཁྱད་མེད་དགོངས་བཞེས་ཡག་པོ་ཞིག་མ་གནང་ན། བོད་མེད་པའི་ཞོར་ལ་རྒྱ་གར་ལ་ཡང་བརྡབ་གསིག་ཆེན་པོ་བཟོ་རྒྱུར། རྗེས་ཡོང་སྔོན་དྲན་གྱི་དགོངས་པ་ཟབ་བཞེས་གནང་རོགས་སོགས་བསམ་ཚུལ་གང་ཤེས་བསམ་པ་རྫོགས་པར་ཞུས་པ་ཡིན། བདེན་པ་ལག་ཏུ་ཡོད་ཀྱང་དཔུང་སྟོབས་དང་དཔལ་འབྱོར་གྱི་སྟོབས་ཤུགས་ཤིག་མེད་ན་བདེན་པ་གད་སྙིགས་སུ་འགྲོ་བ་ལ་དཀའ་ཚེགས་མི་འདུག། ཟེར། འདི་ག་ནས་བློ་ཕམ་ཇི་འདྲའི་ཆེ་པོ་བྱུང་བ་རེད། པའི་སྔོན་ནས་བདེན་པ་གད་སྙིགས་ལ་གཡུག་རྐྱང་རང་གནང་བ་མ་གཏོགས་ཅི་དེ་གཙང་ནས་མི་འདུག། དེའི་རྗེས་ལས། ཐེངས་མང་པོ་ཕྱི་རྒྱལ་ལས་ཁུངས་ལ་ཞུས་ནས་སྐད་ལོག་བརྒྱབ་པ་ཡིན། ཨ་ནི་སྐད་ལོག་བརྒྱབ་ནས། ད་པཎྜི་ཏ་ནེ་རུ། ཡི་གེ་ཁོ་རང་གཙོ་ཆེ་ཤོས་པཎྜི་ཏ་ནེ་རུ་རེད། ཁོ་རང་གི་འདི་མ་གནང་ཞུ་གི་དེ། ཡོང་ཡག་གཙང་ནས་མི་འདུག།

གནས་ཚུལ་གསལ་པོ་ཧ་མ་གོ་བ་སྤྱི་ཚོགས་ཀྱི་འགྱུར་བ་དང་ཆབ་སྲིད་ཀྱི་འཕེལ་རིམ་དང་དུས་བབ་ལ་ཚོད་འཛིན་མ་ཐུབ་པའི་གི་རེད་རེད་ནོར་འཁྲུལ་བྱུང་རེད་བ། གལ་སྲིད་སྐབས་དེ་དུས་རྒྱ་གར་གཞུང་གི་ངོས་ནས་ང་ཚོ་ལ་ཕྱག་རོགས་ཤིག་གནང་བ་ཡིན་ན་ཕྱག་རོགས་དེ་ག་རེ་གནང་དགོས་ཀྱི་ཡོད་རེད་ཟེར་ན། བོད་རང་བཙན་རེད་དེ་ལ་རྒྱ་ནག་གིས་བཙན་འཛུལ་བྱས་རེད་ཟེར་འདི་ཡི་གི

དེས་ན་རྒྱ་གར་ཁོ་རང་ཡང་དཀའ་ལས་ཅིག་ཡོད་རེད་པ་ཀི་སི་ཐན་བཅས་གཉིས་ཀྱི་དཀའ་ངལ་ཅིག་ཡོད་རེད་བ། རེད་རེད། འདིས་ཀྱི་བི་དང་ཆོས་ལུགས་དང་འདི་འདྲའི་ཀྱི་ཐོག་ནས་དཀའ་ངལ་ཅིག་འཕྲད་བསྡད་ཀྱི་ཡོད་རེད། ཡིན་ན་ལ་ལོ་རྒྱུས་ཀྱི་ཐོག་ནས་ག་རེ་ཆགས་འགྲོ་གི་རེད་ཟེར་ན་བོད་དེ་རང་བཙན་གཙང་མའི་རྒྱལ་ཁབ་ཡིན་པ་དེ་རྒྱལ་ཁབ་གཞན་ཞིག་གིས་སྐབས་དེ་དུས་ཛ་དྲག་གི་སྐབས་སུ་རྒྱ་ནག་གིས་བཙན་འཛུལ་བྱས་པའི་སྐབས་སུ་དེ་བོད་དེ་རང་བཙན་རེད་དེ་ལ་བཙན་འཛུལ་བྱས་ཤག་ཟེར་དེ་ད་ལོ་རྒྱུས་ཀྱི་ཅིག་ཅིག་གནད་དོན་གལ་ཆེན་པོ་ཞེ་པོ་ཅིག་ཆགས་ཡོང་དུས་སྐབས་སུ་དེ་ད་ང་ཚོའི་གི་ལོ་རྒྱུས་དཔང་རྟགས་ཤུགས་ཆེ་ཤོས་ཅིག་དང་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པ་དེ་ད་དེ་འདྲ་ང་ཚོས། གཞུང་གཅིག་གི་ཁྲིམས་མཐུན་མ་ཡིན་པ། བཙན་འཛུལ་ག་རེ་ཟེར་ན་རྒྱ་ནག་གིས་བོད་ལ་ཁྲིམས་དབང་བསྒྱུར་བྱས་པ་དེ་ཁྲིམས་མཐུན་མ་ཡིན་པ་ཅིག་ད་ག་རེ་ཟེར་ན་དེ་འདྲའི་སྐབས་ཀྱི་སྲིད་གཞུང་ཅིག་གིས་ཁས་ལེན་བྱས་པ་དེ་མཚོན་གྱི་ཡོད་རེད་བ། དེ་འདྲ་ང་ཚོ་ལས་དེ་འདྲའི་སྐབས་སུ་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པ་དེ་ཁྲིམས་མཐུན་མ་ཡིན་པའི་རེད་ཡིན་པ་ཅིག་ལ་ངོས་འཛིན་བྱེད་མཁན་གཞུང་དཀའ་ལས་ཁག་པོ་རེད་ཅིག་འདུག་ཨ་གཞུང་དཔེ་དཀའ་ལས་ཁག་པོ་ཡོད་རེད། བྱས་ཙང་དེ་བྱེད་དུས་སྐབས་སུ། གལ་སྲིད་སྐབས་དེ་དུས་རྒྱ་གར་གྱིས་བོད་རང་བཙན། གཙང་མ་ཡིན་པ་བོད་རང་བཙན་ཡིན་པ་དང་རྒྱ་ནག་གིས་བཙན་འཛུལ་བྱས་པ་དེ། བོད་རང་བཙན་རྒྱལ་ཁབ་ལ་བཙན་འཛུལ་བྱས་པ་དེ་རྒྱ་གར་གཞུང་གི་ལངས་ཕྱོགས་དེ་ག་རང་ཡིན་པ་ཡིན་ན། ཨ་ནི་ཕྱིས་ལ་མཉམ་འབྲེལ་རྒྱལ་ཚོགས་ལ་རྒྱ་གར་གཞུང་གི་ལངས་ཕྱོགས་དེ་ག་རང་འཁྱེར་ཡོང་དུས་སྐབས་སུ་མཉམ་འབྲེལ་རྒྱལ་ཚོགས་ལ་བོད་བོད་དོན་གནས་ཚུལ་ཅིག་བགྲོས་གླེང་བྱེད་དུས་སྐབས་སུ། རྒྱལ་ཁབ་གཞན་པ་དེ་ཚོ་ལ་ཆ་རྒྱུས་ཞེ་དྲག་མེད་དུས་སྐབས་སུ་རྒྱ་གར་དང་དབྱིན་ཇིས་བཤད་པ་ལ་ཉན་བསྡད་ཀྱི་ཡོད་རེད་བྱས་ཙང་རྒྱ་གར་དང་དབྱིན་ཇིས་བཤད་པ་ལ་ཉན་བསྡད་དུས་སྐབས་སུ་རྒྱ་གར་གྱིས་བོད་རང་བཙན་རེད་ལབ་ན་དབྱིན་ཇི་ཡང་ཧ་ལམ་ད་དེ་མ་རེད་ལབ་མདོག་ཁ་པོ་མ་རེད་ག་རེ་ཟེར་ན་ཁོ་གཉིས་གཉིས་ཕར་ཚུར་བསྟུན་མཁན་ཅིག་ཡོད་རེད་དེ་བྱེད་དུས་སྐབས་སུ་ཨ་ནི་རྒྱལ་ཁབ་གཞན་པ་ཚང་མ་ལོག་གི་བོད་དེ་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཡིན་པ་དང་དེ་ལ་རྒྱ་མིས་བཙན་འཛུལ་བྱས་པ་དེ་རྒྱལ་ཚོགས་ཀྱི་གྲོས་ཚོགས་ནས་ཡོད་དུས་སྐབས་སུ་ད་ལྟ་དང་སྐབས་དེ་དུས་ཀྱི་རྒྱལ་ཚོགས་འདྲ་གི་མི་འདུག་ད་ལྟ་དང་སྐབས་དེ་དུས་རྒྱ་ནག་གིས་རྒྱལ་ཚོགས་ལ་ཅིག་འཛིན་ངོས་འཛིན་བཞི་དང་ཟེར་ན་འདྲ་ཅིག་བྱེད་ཡོད་རེད་བ་ལ་དེ་འདྲ་གི་མི་འདུག་ཨ་ད་ལྟ་དང་རྒྱལ་ཚོགས་དེ་ལ་ད་ཤུགས་མེད་སྐྱོར་ཟེར་ན་འདྲ་ག་རེ་ཟེར་ན་ཅིག་མི་འདུག་ཨ་སྐབས་དེ་དུས་རྒྱ་ནག་གུང་ཁྲན་དེ་རྒྱལ་ཚོགས་ཀྱི་འཐུས་མི་ལ་སླེབས་ཡོད་མ་རེད་བ་དེ་འདྲ་བྱེད་དུས་སྐབས་སུ་སྐབས་དེ་དུས་རྒྱལ་ཚོགས་དེ་སྟོབས་ཤུགས་ཆེན་པོ་ཟེར་ན་འདྲ་གཅིག་བྱས་དང་ད་ལྟ་དང་མི་འདྲ་བ་ཅིག་འདི་ཡི་གི་གནད་དོན་ཐོག་ནས་ཅིག་ང་ཚོའི་གི་སྤྱི་ཚོགས་ཀྱི་ད་ལྟའི་བོད་ཀྱི་གནས་བབ་དེ་རྦད་དེ་ཁོ་རང་མི་འདྲ་བ་ཅིག་ཆགས་བསྡད་ཡོད་རེད་རྒྱ་ནག་གཞུང་གིས་བོད་ལ་བཙན་འཛུལ་གལ་སྲིད་བཙན་འཛུལ་བྱས་ཡོད་པ་ཡིན་ན་ལ་ཡང་ཉི་མ་དེ་ནས་རྒྱལ་སྤྱིའི་ཐོག་ནས་ག་རེ་ཟེར་ན་དེ་ཁྲིམས་མཐུན་མ་ཡིན་པ། བོད་རང་བཙན་གཙང་མ་ཡིན་པ་དང།

བྱས་ཙང་འདིས་ཀྱི་གནད་ཀ་ལོ་ཅིག་ཆགས་བསྡད་ཀྱི་འདུག་ཨ། ད་གཉིས་པ་དེ་ག་རེ་ཟེར་ན་སྐབས་དེ་དུས་རྒྱ་ནག་ལ་དངོས་གནས་ཀྱི་འཛིངས་པ་དང་བོད་ལ་རོགས་རམ་བྱེད་ཉེན་ཤུགས་ཆེ་ཤོས་བྱེད་ཉེན་དེ་སྐབས་དེ་དུས་ཨ་མི་རི་ཀ་ཆགས་བསྡད་ཡོད་རེད་བ། ད་རང་ཨ་མི་རི་ཀས་བོད་ལ་རོགས་པ་བྱེད་ཡས་དེ་ཁོ་རང་རྒྱ་ནག་དེ་དམར་ཤོག་ཅེས་ཨ་མི་རི་ཀ་དེ་དམར་ཤོག་ལ་ཁ་གཏད་བཅག་ཉེན་གྱི་རྒྱལ་ཁབ་ཅིག་ཤུགས་ཆེ་ཤོས་དམངས་གཙོའི་རྒྱལ་ཁབ་ཤུགས་ཆེ་ཤོས་ཆགས་བསྡད་དུས་སྐབས་སུ་དམར་ཤོག་ལ་ཁ་གཏད་བཅག་ཉེན་བྱས་ཙང་ཨ་མི་རི་ཀས་ཀྱིས་རོགས་པ་བྱེད་ཡས་དེ་སྟབས་བདེ་བོ་ལས་ཞེ་བོ་ཞིག་ཡོང་གི་རེད། རྒྱུ་མཚན་གང་རེད་ཟེར་ན། རྒྱ་གར་དང་བོད་གཉིས་དང་ཨ་མི་རི་ཀ་མཐུན་ཕྱོགས་ཆགས་པ་ཡིན་ན་ཨ་མི་རི་ཀས་ཀྱིས་བོད་ལ་ཚུར་གོ་མཚོན་སྤྲད་ཡས་ཡིན་པ་ན་རེད་དམག་རོགས་ཡིན་པ་ན་རེད་མཐུན་རྐྱེན་ག་རེ་ཡིན་པ་ཡིན་ན་རྒྱ་གར་བརྒྱུད་ཀྱིས་ཚུར་སླེབས་ཡོད་དུས་སྐབས་སུ་ཨ་ནི་བོད་ལ་སྐྱེལ་ཡས་དེ་སྟབས་བདེ་བོ་ཞེ་བོ་ཡོད་རེད་བ། ད་དཔེ་བཤད་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནང་ལ་ང་ཚོས་ཀྱི་ཆུ་བཞི་སྒང་དྲུག་མ་རེད་དེ་ག་ནང་བཞིན་གྱི་ཨ་མི་རི་ཀའི་གསང་བའི་ལས་ཁུངས་ཀྱིས་བོད་ལ་རོགས་པ་བྱས་དུས་སུ་ཚུར་ཅ་ལག་འོར་ཡས་དཀའ་ལས་ཁག་པོ་ཞེ་བོ་འདུག་བ། མི་བཏང་ཡས་དང་ཅ་ལག་འོར་ཡས་ལ་ག་རེ་ཟེར་ན་རྒྱ་གར་གྱི་ཆོག་མཆན་མ་སྤྲད་པ་ན་རྒྱ་གར་ས་ཐོག་ལ་ཡོང་ཐུབ་ཀྱི་མ་རེད་བ། ཡང་རྒྱ་གར་གྱི་ཆོག་མཆན་དེ་སྤྲད་ཚེ་རྒྱ་གར་ཁོ་རང་ཚོའི་སྲིད་བྱུས་དེ་ཡང་རྒྱ་ནག་དང་ཅིག་མཐུན་མཐུན་ཕྱོགས་ཟེར་དགོས་རེད་དེ་འདྲ་ཅིག་ཆགས་བསྡད་ཡོད་དུས་སྐབས་སུ་དཀའ་ངལ་ལོ་ཅིག་འདུག་བ། བྱས་ཙང། རྒྱ་གར་དེ་སྐབས་དེ་དུས་བོད་ལ་རྒྱག་གཅིག་མཆོང་གཅིག་གིས་ལངས་ཡོད་པ་ན་རང་བཙན་གཙང་མ་རང་ལ་རྒྱབ་སྐྱོར་ཅིག་བྱས་རྗེས་རྒྱ་ལངས་ཡོད་ན་རང་བཙན་གཙང་མ་རྒྱུན་དུ་རྒྱུན་གནས་ཐུབ་ཡས་ལ་ཅིག་ལངས་ཕྱོགས་དེ་རྦད་དེ་རྒྱག་གཅིག་མཆོང་གཅིག་ཡོད་ན། ཨ་མི་རི་ཀས་ཀྱིས་བོད་ལ་རོགས་པ་བྱས་དེ་ལ་གོ་མཚོན་གྱི་ཐོག་ནས་ན་རེད། དེ་མིན་པའི་མཐུན་རྐྱེན་ག་རེ་ཡིན་པ་ན་རྒྱ་གར་བརྒྱུད་ཅིག་སྟབས་བདེ་ཞེ་བོ་ཡོད་རེད་བ། དེ་ཨ་མི་རི་ཀས་བོད་ལ་ཡོང་བ་དེ་བཞིན་དཀའ་ལས་ཞེ་བོ་ཅིག་འཕྲད་ཀྱི་འདུག་བ། བྱས་ཙང་འདི་འདྲས་ཀྱི་གནད་དོན་ཐོག་ནས་བོད་ཀྱི་ད་ལྟའི་གནས་བབ་དེ་དང་མི་འདྲ་བ་ཅིག་ཡིན་པ་ཏན་ཏན་མི་འདྲ་བ་ཅིག་ཕྱོགས་ག་ནས་དང་མི་འདྲ་བ་ཅིག་ཆགས་བསྡད་ཡོད་རེད་བསམ་གྱི་འདུག་ལམ་ལ། ལགས་སོ་ལགས་སོ། ཞུས་ཙང་ད་སྐབས་དེ་དུས་ཀྱི་ནི་འཛམ་བུ་གླིང་གི་ད་འགྱུར་བ་དང་དམིགས་བསལ་ནི་ད་ལྟ་ད་ཨེ་ཤེ་ཡའི་ཁུལ་ནང་ལོག་ལ་ནི་རྒྱལ་ཁབ་གསར་པ་དམིགས་བསལ་ད་མི་འབོར་མང་ཤོས་ཀྱི་རྒྱལ་ཁབ་ད་ལྟ་རྒྱ་ནག་དང་རྒྱ་དཀར་ནག་གཉིས་ཆགས་བསྡད་ཡོད་རེད་དེའི་བར་ལ་ཡོད་པའི་ང་རང་ཚོ་ད་བོད་དེ་ཡིན་པ་ཡིན་ན་གནས་སྟངས་ལ་འགྱུར་བ་ཆེ་ཤོས་འགྲོ་ཡག་དང་དེ་འདྲ་ཅིག་གི་དུས་ཚོད་དེ་ཆགས་བསྡད་ཡོད་རེད་ལགས་ད་སྟོབས་ལགས་ད་ད་ཡང་ང་ཚོ་དུས་ཚོད་ཀྱིས་རྐྱེན་པས་ནི་ལེ་ཚན་དེ་ད་ག་ཚམ་བཞག་གི་ཡིན་ཡང་ང་ཚོའི་ལེ་ཚན་རྗེས་མའི་ནང་ལོག་ལ་མུ་མཐུད་བྱས་ད་སྐུ་ཚབ། ཚོགས་པ་ད་སྐབས་དེ་དུས་ལྔ་བཅུའི་ནང་ལོག་ལ་ཡིན་པ་ན་རྒྱ་གར་ལ་ཕེབས་ཡོད་རེད་ལགས་དེ་ནས་རྒྱ་ནག་གཞུང་ཚབ་དང་ཨ་ནི་བཀའ་མོལ་བྱུང་བ་དང་རྒྱ་ནག་ཕྱོགས་ནས་ཡིན་ནའི་ནི་ད་དོན་ཚན་འདི་འདྲ་བཏོན་བྱས་རྗེས་ཨ་ནི་ཁས་ལེན་དགོས་ཡོད་པ་བཤད་པ་འདིའི་བར་ལ་ད་གནས་ཚུལ་ལ་འགྱུར་བ་མང་པོ་ཅིག་གི་ཕྱིན་ཡོད་རེད་ད་དེ་གྲས་ནི་ཡང་མུ་མཐུད་བྱས་སྟོབས་ལགས་ཀྱིས་ང་ཚོར་ལེ་ཚན་རྗེས་མའི་ནང་ལོག་ལ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་རིང་གི་ལེ་ཚན་ནང་ལོག་ལ་ད་ལོ་རབས་ལྔ་བཅུའི་རྒྱ་ནག་དམར་ཤོག་གཞུང་འདིས་ཐོག་མར་བོད་ལ་དཔུང་འཇུག་བྱས་པའི་སྐབས་ཀྱི་གནས་སྟངས་དང་ཨ་ནི་སྐབས་དེ་དུས་ཀྱི་འཛམ་གླིང་གི་འགྱུར་བ་རྒྱ་དཀར་ནག་གི་འབྲེལ་བ་དེ་གྲས་ཀྱི་ཐོག་ལ་ད་ང་ཚོར་ནི་སྟོབས་ལགས་ཀྱིས་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ཐུགས་རྗེ་གནང་སྒྲོལ་དཀར་ལགས། ལགས་ཨ་ནི་ང་ཚོའི་གསན་མཁན་རྣམ་པ་ཚོས་ད་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།